གསན་མཁན་རྣམ་པ་ཚོ་སྐུ་ཁམས་བཟང། ཨེ་ཤེ་ཡ་རང་དབང་རླུང་འཕྲིན་ཁང་གི་བོད་སྐད་སྡེ་ཚན་ནས་དེ་རིང་བོད་རྒྱ་ལོ་ཉིས་སྟོང་བརྒྱ་དང་བཞི་བཅུ་ཞེ་དགུ་རབ་གནས་ཆུ་སྟག་ལོའི་བོད་ཟླ་བཅུ་གཅིག་པའི་ཚེས་བཅུ་དགུ་དང་ཕྱི་ལོ་ཉིས་སྟོང་ཉི་ཤུ་རྩ་གསུམ་ལོའི་སྤྱི་ཟླ་དང་པོའི་ཚེས་བཅུ་རེས་གཟའ་མིག་དམར་ཉིན་གྱི་དགོང་དྲོའི་ལས་རིམ་འདི་བཞིན་བཀོད་སྒྲིག་གནང་མཁན་སེང་གེ་རི་བསོད་ནམས་ལྷ་མོ་ལགས་དང་ལས་རིམ་ངོ་སྤྲོད་དང་གསར་འགྱུར་སྙན་སྒྲོན་ཞུ་མཁན་དོན་གྲུབ་རྣམ་རྒྱལ་བཅས་ང་ཚོ་ཐུན་མོང་གིས་ཐོག་མར་གསན་མཁན་རྣམ་པ་ལྷན་རྒྱས་ལ་འཚམས་འདྲི་ཞུ་བ་དང་ཆབས་ཅིག་དེ་རིང་གི་ལས་རིམ་ཁག་རིམ་པས་འགོ་འཛུགས་ཞུ་གི་ཡིན། དེ་རིང་ལས་རིམ་ཁག་གི་ཐོག་མར་རྒྱ་ནག་གཞུང་གིས་བོད་ནང་རིམས་ནད་ཁྲོད་འདས་གྲོངས་སུ་འགྲོ་བཞིན་པའི་གནས་ཚུལ་དེ་དམ་དྲག་དང་པར་དང་བརྙན་པར་སོགས་བརྒྱུད་བསྐུར་བྱེད་བཅུག་གི་མེད་པའི་སྐོར་གནས་ཚུལ་བཏང་འབྱོར་བྱུང་བ་སོགས་དེ་རིང་གི་གསར་འགྱུར་ཁག་དང། སྤྱི་ནོར ྋགོང་ས ྋསྐྱབས་མགོན་ཆེན་པོ་མཆོག་གི་བཀའ་དགོངས་བཞིན་འཛམ་གླིང་ཞི་བདེའི་ཆེད་དུ། ལ་དྭགས་མི་མང་ཡོངས་ནས་གནས་མཆོག་རྡོ་རྗེ་གདན་དུ་ལ་དྭགས་བྱམས་སྨོན་ཆེན་མོའི་སྨོན་ལམ་སྐབས་དང་པོ་འཚོགས་བཞིན་ཡོད་པའི་སྐོར་གནས་ཚུལ་བཏང་འབྱོར་བྱུང་བ་ཞིག་དང། སྲིད་སྐྱོང་སྤེན་པ་ཚེ་རིང་མཆོག་གིས་འཕྲུལ་རིག་ཡར་རྒྱས་གཏོང་རྒྱུ་ནི་བོད་མི་རིགས་ཀྱི་མ་འོངས་མདུན་སྐྱོད་ཀྱི་ཁ་ཕྱོགས་དང་འབྲེལ་བ་ཡོད་པ་བུད་མེད་བརྡ་འཕྲིན་འཕྲུལ་ལས་ཆེད་ལས་པའི་ཚོགས་འདུའི་སྐབས་གསུངས་པའི་གནས་ཚུལ་བཏང་འབྱོར་བྱུང་བ་བསྐྱར་ཟློས་ཞུ་རྒྱུ་དང། མཇུག་ཏུ་གནད་དོན་གླེང་མོལ་གྱི་ལས་རིམ་ནང་ཨིན་ཡུལ་རྒྱལ་ས་ལན་ཏན་དུ་རྟེན་གཞི་བྱས་པའི་རྒྱ་ནག་གཞུང་ཚབ་མདུན་དུ་བོད་མི་དབྱིག་གཉེན་ལགས་ཀྱིས་ད་བར་ལོ་ངོ་བཅུ་བཞི་ཙམ་རིང་བོད་དོན་རྔམ་སྟོན་གྱི་ལས་འགུལ་མུ་མཐུད་སྤེལ་བཞིན་ཡོད་པའི་སྐོར་གླེང་མོལ་ཞུས་པ་བཅས་ལས་རིམ་ཁག་རིམ་པས་གསན་གནང་གི་རེད། ཨེ་ཤེ་ཡ་རང་དབང་རླུང་འཕྲིན་ཁང་གི་བོད་སྐད་སྡེ་ཚན་ནས་དེ་རིང་གི་གསར་འགྱུར་ཁག་འགོ་འཛུགས་མ་ཞུས་གོང། ཐོག་མར་རྒྱ་ནག་གཞུང་གིས་བོད་ནང་རིམས་ནད་ཁྲོད་འདས་གྲོངས་སུ་འགྲོ་བཞིན་པའི་གནས་ཚུལ་དེ་དམ་དྲག་དང་པར་དང་བརྙན་པར་སོགས་བརྒྱུད་བསྐུར་བྱེད་བཅུག་གི་མེད་པའི་སྐོར། འདི་གའི་གསར་འགོད་པ་སངས་རྒྱས་དཀོན་མཆོག་ལགས་ཀྱིས་བཏང་པའི་གནས་ཚུལ་གསན་རོགས་གནང། ད་ལྟའི་ཆར་བོད་ནང་རིམས་ནད་ཁྲོད་མུ་མཐུད་མི་སྣ་རྐྱེན་འདས་དང་ནད་ཀྱིས་མནར་བཞིན་པ་ཡོང་གི་ཡོད་པ་བཞིན་ལྷ་སའི་འབྲི་གུང་དུར་ཁྲོད་གཙོས་ཉེ་འཁོར་དུར་ཁྲོད་ཁག་ཏུ་མུ་མཐུད་ཉིན་ལྟར་འདས་གྲོངས་སུ་ཕྱིན་པའི་ཕུང་པོ་བཅོ་ལྔ་ནས་ཉི་ཤུ་སྐྱེལ་འདྲེན་བྱེད་མཁན་ཡོང་གི་ཡོད་པ་དང་བོད་ནང་གི་ས་ཁུལ་གང་སར་མི་སྣ་འདས་གྲོངས་སུ་འགྲོ་བཞིན་པའི་གནས་ཚུལ་ཤེས་རྟོགས་ཡོད་ན་ཡང། ཞིབ་ཕྲའི་གྲངས་ཐོ་སོགས་ཤེས་རྟོགས་ཐུབ་རྒྱུ་དཀའ་ལས་ཁག་པོ་ཆགས་ཡོད་པ་དང། བོད་ཀྱི་རྒྱལ་ས་ལྷ་སའི་དུར་ཁྲོད་ཁག་ཏུ་རྒྱ་ནག་གཞུང་འབྲེལ་ངོས་ནས་དམ་དྲག་དང། པར་དང་བརྙན་སོགས་ལེན་པ་དང་བརྒྱུད་བསྐུར་བྱེད་བཅུག་གི་མེད་པ། བོད་ནང་གི་འབྲེལ་ཡོད་བོད་མི་ཁག་ཅིག་ནས་འདི་ག་ཨེ་ཤེ་ཡ་རང་དབང་རླུང་འཕྲིན་ཁང་ལ་འགྲེལ་བརྗོད་གནང་བྱུང། ཁོ་ཚོ་དུར་ཁྲོད་ཁག་ལ་པར་རིགས་དེ་འདྲས་རྒྱབ་ཆོག་ཡོད་མ་རེད་ཟེར། གཞན་ཡང་འབྲེལ་ཡོད་བོད་མི་གཞན་ཞིག་ནས་ཕྱི་ཟླ་དང་པོའི་ཚེས་གཉིས་ནས་གསུམ་བར་ལི་ཐང་རྫོང་གི་མངའ་ཁུལ་དུར་ཁྲོད་ཅིག་ཏུ་ཉིན་ལྟར་འདས་གྲོངས་སུ་ཕྱིན་པའི་ཕུང་པོ་དུར་འཇུག་གི་དུར་ཁྲོད་ཡོངས་སུ་ཁེངས་ནས་ཡོད་འདུག་ལ། འདས་གྲོངས་སུ་འགྲོ་བཞིན་པ་མང་ཤོས་རྒན་རྒོན་དང་ནད་གཞི་ཅན་སོགས་ཡིན་ན་ཡང། རིམས་ནད་ནད་ཀྱི་དྲག་སྐྱེད་བྱུང་ཡོད་མཁན་ཁྲོད་དུ་གློ་བུར་འདས་གྲོངས་སུ་འགྲོ་མཁན་ཡོད་པ་དང། དེ་དག་རྒྱུ་རྐྱེན་ག་རེ་ཡིན་སོགས་སྨན་ཁང་དང་སྨན་པ་བསྟེན་གཏུགས་མ་ཐུབ་པས་ཤེས་རྟོགས་བྱེད་རྒྱུ་ཁག་པོ་ཆགས་ཡོད་སྐོར་བརྗོད་བཞིན་འདུག་ལ། འདི་ག་ཨེ་ཤི་ཡ་རང་དབང་རླུང་འཕྲིན་ཁང་ནས་མུ་མཐུད་བོད་ནང་གི་ས་གནས་ཁག་གི་འབྲེལ་ཡོད་སྨན་ཁང་ཁག་ལ་འབྲེལ་བ་བྱས་ཀྱང་ཁ་པར་ཡར་ལེན་བྱེད་མཁན་མེད་པ་དང་ཡར་ལེན་བྱས་ཀྱང་རིམས་ནད་སྐོར་གྱི་གནས་ཚུལ་ལ་ལན་འདེབས་བྱས་མ་སོང། བོད་ནང་གི་ས་གནས་ཁག་གི་འབྲེལ་ཡོད་གནས་ཚུལ་མཁོ་སྤྲོད་པ་བརྒྱུད་ཤེས་རྟོགས་བྱུང་བར་གཞིགས་ན། ཕྱི་ཟླ་དང་པོའི་ཚེས་བདུན་ཉིན་ཁམས་བྲག་གཡབ་ཏུ་མི་གྲངས་བཞི་འདས་གྲོངས་སུ་ཕྱིན་ཡོད་པ་ལས། མི་གཉིས་ས་གནས་སྲིད་གཞུང་གི་ལས་བྱེད་བཟའ་མི་གཉིས་ཡིན་པ་དང། དེ་མིན་ཕྱི་ཟླ་དང་པོའི་མགོ་སྟོད་ནས་བཟུང་གསེར་རྟ་བླ་རུང་སྒར་གྱི་དུར་ཁྲོད་དུ། ས་ཕྱོགས་གང་ས་ནས་མུ་མཐུད་ཕུང་པོ་ཁྱེར་ཡོང་མཁན་འབོར་ཆེན་འབྱོར་བཞིན་ཡོད་འདུག་ལ། ཕྱི་ཟླ་དང་པོའི་ཚེས་དགུ་ཉིན་ཆེད་དམིགས་བླ་རུང་དགོན་པའི་འདུས་སྡེ་ཡོངས་ནས་རིམས་ནད་རྐྱེན་གྱིས་ཚེ་སྲོག་ཤོར་བ་དང་རིམས་ནད་ཀྱིས་མནར་བའི་ཤི་གསོན་ཕོ་མོ་ཡོངས་ལ་གདུང་སེམས་མཉམ་བསྐྱེད་ཀྱི་བསྔོ་སྨོན་དང་སྐུ་རིམ་སོགས་གསུངས་ཡོད་འདུག་ད་ལྟའི་ཆར་རྒྱ་ནག་གི་དཔྱིད་གསར་དུས་ཆེན་དང་འབྲེལ་བོད་ཁུལ་ཡོངས་སུ་རྒྱ་མི་ཡུལ་སྐོར་བ་འབོར་ཆེན་ཡོང་བཞིན་ཡོད་པ་དང་རྒྱ་ནག་གཞུང་གིས་ཆེད་དམིགས་དགུན་དུས་ཡུལ་སྐོར་བ་བསུ་ཆེད་བོད་ནང་གི་མཚོ་བྱང་དང་རྔ་བ་སོགས་སུ་གངས་འཁྱགས་རྩེད་ཡུལ་མང་པོ་བཟོ་སྐྲུན་བྱས་ཏེ། ཡུལ་སྐོར་བ་ཡོང་ཆེད་ཁྱབ་བསྒྲགས་ཤུགས་ཆེར་བྱེད་བཞིན་འདུག་ལ། དེ་མིན་བོད་ཀྱི་རྒྱལ་ས་ལྷ་ས་སོགས་སུ་ཉིན་ཤས་སྔོན་ནས་བཟུང། དགུན་དུས་རིང་ཡུལ་སྐོར་ལྟེ་གནས་ཁག་རིན་མེད་ཡིན་པ་སོགས་བསྒྲགས་ཡོད་པ་རེད་ལ། ཕྱི་ཟླ་དང་པོའི་ཚེས་བཅུ་ནས་བཟུང། རྒྱ་ནག་གི་དཔྱིད་གསར་དུས་ཆེན་གྱི་གུང་སེང་དང་བསྟུན། རྒྱ་ནག་རྒྱལ་ཡོངས་སུ་མི་གྲངས་ས་ཡ་མང་པོ་འགྲུལ་བཞུད་དུས་ཚིགས་ལ་འཁེལ་ཡོད་སྟབས། རྒྱ་ནག་གི་རིམས་ནད་ཆེད་མཁས་པ། ཅིའུ་ཡ་ཧོ་ཟེར་བ་ཞིག་གིས་དཔྱིད་གསར་དུས་ཆེན་གྱི་མི་འབོར་འགྲུལ་སྐྱོད་དང་འབྲེལ་རིམས་ནད་ཀྱི་མཐོ་རླབས་ཤུགས་ཆེ་རུ་འགྲོ་རྒྱུ་ཡིན་པ་མ་ཟད། ལྷག་པར་དུ་གྲོང་གསེབ་དང་གྲོང་རྡལ་ཁག་ལ་ཤུགས་ཆེར་ཁྱབ་རྒྱུ་ཡིན་སྐོར་སོགས་བརྗོད་ཡོད་འདུག། ཨེ་ཤི་ཡ་རང་དབང་རླུང་འཕྲིན་ཁང་གི་གསར་འགོད་པ་སངས་རྒྱས་དཀོན་མཆོག་གིས་བཞུགས་སྒར་རྡ་རམ་ས་ལ་ནས།
སྤྱི་ནོར་གོང་ས་སྐྱབས་མགོན་ཆེན་པོ་མཆོག་གི་བཀའ་དགོངས་བཞིན་འཛམ་གླིང་ཞི་བདེའི་ཆེད་དུ་ལ་དྭགས་མི་མང་ཡོངས་ནས་གནས་མཆོག་རྡོ་རྗེ་གདན་དུ་ལ་དྭགས་བྱམས་སྨོན་ཆེན་མོའི་སྨོན་ལམ་སྐབས་དང་པོ་འཚོགས་བཞིན་ཡོད་པའི་སྐོར་པ་སངས་ཚེ་རིང་ལགས་ཀྱིས་བཏང་བའི་གནས་ཚུལ་གསན་རོགས་གནང། འདི་ལོ་བོད་མིའི་བླ་ན་མེད་པའི་དབུ་ཁྲིད་སྤྱི་ནོར་གོང་ས་སྐྱབས་མགོན་ཆེན་པོ་མཆོག་གིས་གནས་མཆོག་རྡོ་རྗེ་གདན་དུ་ཉིན་གསུམ་རིང་གསུང་ཆོས་བཀའ་དྲིན་བསྩལ་བ་དང་སྟབས་བསྟུན་ལ་དྭགས་མངའ་རིས་ནང་ཆོས་རིགས་ལམ་སློབ་གཉེར་ཁང་གི་གོ་སྒྲིག་ཐོག་གནས་མཆོག་རྡོ་རྗེ་གདན་གྱི་བྱང་ཆུབ་མཆོད་རྟེན་གྱི་ཉེ་འདབས་སུ་འདི་ཚེས་དྲུག་ནས་བཅོ་ལྔ་བར། ཉིན་གྲངས་བཅུའི་རིང་ལ་དྭགས་བྱམས་སྨོན་ཆེན་མོའི་སྨོན་ལམ་སྐབས་དང་པོ་འཚོགས་བཞིན་ཡོད་པ་རེད་འདུག་ད་རེས་གནས་མཆོག་རྡོ་རྗེ་གདན་དུ་ལ་དྭགས་བྱམས་སྨོན་ཆེན་མོའི་སྨོན་ལམ་འཚོགས་དགོས་པའི་དམིགས་ཡུལ་སྐོར་ལ་དྭགས་མངའ་རིས་ནང་ཆོས་རིག་ལམ་སློབ་གཉེར་ཁང་གི་དྲུང་ཆེ་དགེ་བཤེས་ངག་དབང་ཡེ་ཤེས་ལགས་སུ་བཅར་འདྲི་ཞུས་པར་ཁོང་གིས་གནས་མཆོག་རྡོ་རྗེ་གདན་དུ་ལོ་ལྟར་བཞིན་བོད་པའི་ཆོས་བརྒྱུད་རིས་མེད་ནས་འཛམ་གླིང་ཞི་བདེའི་ཆེད་དུ་སྨོན་ལམ་གོ་སྒྲིག་ཞུ་བཞིན་ཡོད་པ་དང། ལ་དྭགས་མི་མང་ཚོས་ཀྱང་སྨོན་ལམ་ཚང་མའི་ནང་མཉམ་ཞུགས་གནང་བཞིན་ཡོད་ན་ཡང་ལ་དྭགས་པ་རང་གི་ངོས་ནས་ད་བར་གནས་མཆོག་རྡོ་རྗེ་གདན་དུ་འཛམ་གླིང་ཞི་བདེའི་ཆེད་དུ་སྨོན་ལམ་ཞིག་གོ་སྒྲིག་ཞུ་ཐུབ་མེད་སྟབས་ད་ལན་ལ་དྭགས་མི་མང་ཡོངས་ཀྱི་མངོན་འདོད་དང་རེ་སྐུལ་ཞུས་པ་བཞིན་སྨོན་ལམ་དེ་འཚོགས་པ་ཞིག་ཡིན་པ་ཁོང་ནས་གསུངས་དོན། ལ་དྭགས་མི་མང་འདི་ཚོ་གི་སྔོན་མ་ནས་ད་ཅིག་གི་འདོད་པ་ཤུགས་ཆེན་པོ་ཞིག་བྱེད་འདུག་བ་ལ་དྭགས་ལ་ཅིག་གི་རྡོ་རྗེ་གདན་ལ་ད་བེད་ཁོ་རང་ལ་དྭགས་ཅིག་གི་སྨོན་ལམ་ཁག་མ་འདྲ་བ་མང་པོ་ཞིག་འཚོགས་གནང་གི་ཡོད་རེད། ལ་དྭགས་ཀྱི་ངོས་ནས་དམིགས་བསལ་གྱི་སྨོན་ལམ་ཅིག་དེ་ཚོགས་ཀྱི་མེད་ཙང་ད་སྤྱིར་བཏང་ལ་དྭགས་པ་བཅར་མཁན་མང་པོ་ཞིག་ཡོད་རེད་དེ་ནས་སྨོན་ལམ་ལ་ཞུགས་མཁན་མང་པོ་ཡོད་རེད་དེ་ནས་ལ་དྭགས་རང་གི་མིང་ཐོག་ནས་ད་འདུག་སེ་སྨོན་ལམ་ཚོགས་མཁན་མེད་ཙང་ཨ་ནི་ད་ལན་ཁོ་རང་ཚོ་གི་སྐུལ་མ་ཞུ་རོགས་ད་ཁོ་རང་ཚོ་གི་ད་འབོད་སྐུལ་ཞུས་པ་ནང་བཞིན་ཨ་ནི་མངའ་རིས་ནང་ཆོས་རིག་ལམ་སློབ་གཉེར་ཁང་གིས་ཨ་ནི་ལ་དྭགས་བྱམས་སྨོན་ཆེན་མོའི་སྨོན་ལམ་ཟེར་གཙོ་གཙོ་ཨ་ནི་རྒྱལ་བ་བྱམས་པའི་སྨོན་ལམ། བསག་སྒྲུབ་བྱེད་ཡ་རེད་ཨ་ནི་གཙོ་བོ་སྨོན་ལམ་ཚོགས་དགོས་ཡའི་དམིགས་ཡུལ་དེ་ཨ་ནི་འཛམ་བུ་གླིང་ལ་ཞི་བདེ་དང་ཨ་ནི་འཛམ་བུ་གླིང་ནང་ལོགས་ལ་དཔེར་དེ་ནི་ད་ཅིག་ལོ་ད་ཅིག་གི་ད་ད་ཅིག་དཀའ་ངལ་མང་པོ་ཅིག་ཡོད་རོགས་པ་དེ་ཚོ་གང་སེལ་ཐབས་ཀྱི་ཆེད་དུ་རེད་སྐྱབས་མགོན་རིན་པོ་ཆེའི་དགོངས་པ་ནང་བཞིན། ཐེངས་འདིའི་སྨོན་ལམ་གྱི་ཚོགས་མགོན་དུ་གདན་ས་ཆེན་པོ་འབྲས་སྤུངས་བློ་གསལ་གླིང་གི་མཁན་རིན་པོ་ཆེ་མཆོག་དང་གནས་ཆུང་སྐུ་རྟེན་མཆོག་མོན་རྟ་དབང་ནས་ལྷ་རྒྱལ་རི་རིན་པོ་ཆེ་མཆོག་སྐྱབས་རྗེ་བཟོད་པ་རིན་པོ་ཆེ་མཆོག་དང་རྣམ་རྒྱལ་གྲྭ་ཚང་གི་མཁན་པོ་ཁྲོམ་ཐོག་རིན་པོ་ཆེ་མཆོག། གཞན་བླ་ཆེན་ཁག་མང་པོ་ཞིག་ནས་ཉིན་རེ་བཞིན་ཚོགས་མགོན་དུ་ཕེབས་ཡོད་པ་མ་ཟད་རྒྱ་གར་གྲོས་ཚོགས་འོག་མའི་འཐུས་མི་འཇམ་དབྱངས་ཚེ་རིང་རྣམ་རྒྱལ་མཆོག་ཀྱང་ཆེད་ཕེབས་གནང་ཡོད་པ་ཁོང་ནས་གསུངས་དོན། ཨ་ནེ་གསུམ་པ་འདི་ལ་ཨ་ནེ་སྐྱབས་རྗེ་བཟོད་པ་རིན་པོ་ཆེ་ཕེབས་རྗེས་ཨ་ནེ་འདི་དང་མཉམ་དུ་ལ་དྭགས་ཀྱི་ད་འཐུས་མི་གྲོས་ཚོགས་ཀྱི་འཐུས་མི་ཨ་ནེ་དཔལ་ལྡན་འཇམ་དབྱངས་ཚེ་རིང་རྣམ་རྒྱལ་ལགས་ཁོ་རང་འདི་ས་སྐྱ་གི་ད་ལྟ་འདི་ལ་བཅར་འདུག་བ་ས་སྐྱ་དགོན་པ་ལ་བཅར་བཞག་གཙོ་གཙོ་ས་སྐྱ་གི་ཁ་སང

བྱས་པ་རེད། སྤྱིར ྋགོང་ས ྋསྐྱབས་མགོན་ཆེན་པོ་མཆོག་གིས་ཧི་མ་ལ་ཡའི་རི་རྒྱུད་ཁུལ་གྱི་དད་ལྡན་པ་ཡོངས་ལ་ཐུགས་བརྩེ་བ་ཆེན་པོ་དང་ལྷག་པར་དུ ྋགོང་ས་མཆོག་དང་ལ་དྭགས་མི་དམངས་བར་དམིགས་བསལ་གྱི་འབྲེལ་བ་དང་དམ་ཚིག་ཡོད་པ་བཞིན་ལ་དྭགས་མི་དམངས་ཚོས་ཀྱང ྋགོང་ས ྋསྐྱབས་མགོན་ཆེན་པོ་མཆོག་ལ་དམིགས་བསལ་གྱི་དད་པ་དང་ཡིད་ཆེས་ཡོད་པ་ཁོང་ནས་གསུང་གི་འདུག།
ཨེ་ནས་ད་ལན་ཁ་སང་ངེད་ཅག་རང་སྐྱབས་མགོན་རིན་པོ་ཆེ་ཨེ་ནས་བས་ད་ཅིག་ནད་ཡམས་འདིའི་རྐྱེན་བྱས་ནས་ལོ་གཉིས་གསུམ་ཕྱི་ལོགས་ལ་ཁྱོན་ནས་ཕེབས་ཐུབ་ཡོད་མ་རེད་ཡིན་ན་ཡང་ཐོག་མར་ཕེབས་ཡ་དེ་ཨེ་ནས་སྐྱབས་མགོན་རིན་པོ་ཆེ་ལ་དྭགས་ལ་ཕེབས་རེད་ལ་དྭགས་ལ་ཕེབས་བ་ཙམ་མ་ཡིན་ལ་དྭགས་ཀྱི་མི་མང་གིས་ཞེ་བོ་ཅིག་སྐྱབས་མགོན་རིན་པོ་ཆེ་ལ་དྭགས་ག་རེ་ལབ་དགོས་རེད་ཕེབས་བསུ་ཞེ་བོ་ཅིག་གཟབ་རྒྱས་ཞུས་ཨེ་ནས་བས་ད་སྐུ་མདུན་རང་གིས་བས་ད་ང་ཁྱོད་རང་ཚོ་ལ་དཔེ་ག་རེ་ལབ་དགོས་རེད་ཡིད་ཆེས་དང་ཁྱོད་རང་ཚོ་ངའི་ཁ་ལ་དཔེ་ཉན་པོ་ཡོད་ཅེས་འདུག་གམ། སྐྱབས་མགོན་རིན་པོ་ཆེས་བཀའ་སློབ་ཡང་ཡང་ཕེབས་ཡོད་རེད། ཨ་ནི་སོང་ཙང་ངས་བསམ་པ་ལ་ད་ལ་དྭགས་མི་དམངས་ཀྱིས་སྐྱབས་མགོན་རིན་པོ་ཆེ་ལ་དམིགས་བསལ་གྱི་དད་པ་དང་ཡིད་ཆེས་དང་ཨ་ནི་དཔེ་དམ་ཚིག་ཡོད་པ་དེ་དག་ཡིད་ཆེས་བྱེད་ཀྱི་ཡོད་ཞུ། ཐེངས་འདིའི་ལ་དྭགས་བྱམས་སྨོན་ཆེན་མོའི་སྨོན་ལམ་ཐོག་སྨོན་ལམ་གཙོ་བོ་རྒྱལ་བ་བྱམས་པ་མགོན་པོའི་སྨོན་ལམ་གསོག་སྒྲུབ་གནང་རྒྱུ་དང་དེ་དང་མཉམ་དུ་ཉེ་ཆར་སྐྱབས་རྗེ་དགའ་ལྡན་ཁྲི་ཟུར་རི་རྫོང་རིན་པོ་ཆེ་མཆོག་དགོངས་པ་ཆོས་དབྱིངས་སུ་ཐིམ་པར་དམ་པ་ཁོང་གི་སྐུའི་ཡང་སྲིད་མྱུར་དུ་ཕེབས་པའི་ཆེད་དུ་མྱུར་འབྱོན་གསོལ་འདེབས་གསོག་སྒྲུབ་གནང་བཞིན་ཡོད་པ་དང་ད་རེས་ཀྱི་སྨོན་ལམ་ཐོག་བོད་རིགས་དང་ཧི་མ་ལའི་རིགས་རྒྱུད་ཀྱི་དད་ལྡན་པ་ཁག་ཅིག་ནས་མཉམ་ཞུགས་གནང་ཡོད་པ་མ་ཟད་ལ་དྭགས་ནས་ཁྱོན་དད་ལྡན་པ་སུམ་སྟོང་ལྷག་ནས་མཉམ་ཞུགས་གནང་ཡོད་པ་རེད་འདུག་རྒྱ་གར་གནས་མཆོག་རྡོ་རྗེ་གདན་ནས་ཨེ་ཤེ་ཡ་རང་དབང་རླུང་འཕྲིན་ཁང་གི་གསར་འགོད་པ་པ་སངས་ཚེ་རིང།
ཨེ་ཤེ་ཡ་རང་དབང་རླུང་འཕྲིན་ཁང་གི་བོད་སྐད་སྡེ་ཚན་ནས་དེ་རིང་གི་གསར་འགྱུར་ཁག་འགོ་འཛུགས་ཞུ་གི་ཡིན། སྲིད་སྐྱོང་སྤེན་པ་ཚེ་རིང་མཆོག་གིས་བོད་མིའི་སྒྲིག་འཛུགས་དང་བོད་མི་ཡོངས་ཀྱི་ཚབ་ཞུས་ཏེ་ཨ་རིའི་གྲོས་ཚོགས་འོག་མའི་སྤྱི་མཐུན་ཚོགས་པའི་འཐུས་མི་སྐུ་ཞབས Kevin McCarthy མཆོག་ཨ་རིའི་གྲོས་ཚོགས་འོག་མའི་ཚོགས་གཙོར་འོས་འདེམས་བྱུང་བར་དགའ་བསུའི་འཚམས་འདྲི་ཞུས་གནང་འདུག། བོད་མིའི་སྒྲིག་འཛུགས་ཀྱི་དྲ་རྒྱའི་ཐོག་གནས་ཚུལ་བཀོད་པར་གཞིགས་ན་སྲིད་སྐྱོང་སྤེན་པ་ཚེ་རིང་མཆོག་གིས་གསར་དུ་འོས་འདེམས་བྱུང་བའི་ཨ་རིའི་གྲོས་ཚོགས་འོག་མའི་ཚོགས་གཙོ་སྐུ་ཞབས Kevin McCarthy མཆོག་ལ་ཕུལ་བའི་འཚམས་འཕྲིན་དེའི་ནང་ཁོང་གིས་བོད་མིའི་སྒྲིག་འཛུགས་དང་བོད་མི་ཡོངས་ཀྱི་ཚབ་ཞུས་ཏེ་སྐུ་ཞབས Kevin McCarthy མཆོག་ཨ་རིའི་གྲོས་ཚོགས་འོག་མའི་སྐབས་ལྔ་བཅུ་ང་ལྔ་པའི་ཚོགས་གཙོར་འོས་འདེམས་བྱུང་བར་སྙིང་ཐག་པ་ནས་དགའ་བསུ་ཞུས་པ་མ་ཚད། ང་ཚོ་སྔར་བཞིན་ཨ་རིའི་གྲོས་ཚོགས་གོང་གཉིས་ནས་བོད་མིར་དུས་རྟག་ཏུ་གཡོ་བ་མེད་པའི་རྒྱབ་སྐྱོར་གནང་བར་ཐུགས་རྗེ་ཆེ་ཞུ་བཞིན་ཡོད་ཅེས་གསུངས་འདུག་དེ་བཞིན་འཚམས་འཕྲིན་དེའི་ནང་སྲིད་སྐྱོང་མཆོག་གིས་མུ་མཐུད་དུ། བོད་ནང་མགྱོགས་མྱུར་ངང་གནས་སྟངས་ཧ་ཅང་ཇེ་སྡུག་ཏུ་འགྲོ་བཞིན་པའི་སྐབས་འདིར་ཨ་རིའི་གྲོས་ཚོགས་ནི་བོད་མིའི་མངོན་འདོད་ཐད་སྐད་སྒྲ་ཤུགས་ཆེན་འདོན་མཁན་ཞིག་གཙོ་བོ་བཞིན་པའི་ཆ་ནས་བོད་མི་མང་གི་རེ་བ་དང་ནུས་ཤུགས་ཆེན་པོ་སྦྱིན་ཡོད་ཅེས་དང། འདས་པའི་ལོ་ངོ་བཅུ་ཕྲག་རིང་ལྷག་ཏུ་ཉེ་ཆར་ཨ་རིའི་གྲོས་ཚོགས་འོག་མའི་ཚོགས་གཙོའི་ལས་གནས་ནས་ཁྱུར་བའི་ལྕམ་ནན་སི་པི་ལོ་སི་མཆོག་གི་དབུ་ཁྲིད་དང་ཆབ་སྲིད་ཚོགས་པ་གཉིས་ཀའི་གྲོས་ཚོགས་འཐུས་མི་རྣམ་པའི་རྒྱབ་སྐྱོར་ནི་བོད་མིའི་བློ་སྟོབས་འཕེལ་བའི་གཞི་རྩ་ཡིན་པ་སོགས་གསུངས་ནས་ཚོགས་གཙོ་གསར་པ་སྐུ་ཞབས Kevin McCarthy མཆོག་གི་དབུ་ཁྲིད་འོག་ཏུ་ཡང་བོད་མིའི་རྩ་དོན་ལ་མུ་མཐུད་དོ་སྣང་དང་རྒྱབ་སྐྱོར་ཐོབ་པའི་རེ་བ་ཡོད་པ་དང། མི་འགྱངས་པར་དངོས་སུ་ཚོགས་གཙོ་མཆོག་ལ་རྟེན་འབྲེལ་ཞུ་རྒྱུའི་གོ་སྐབས་འབྱུང་རྒྱུའི་ཐུགས་རེ་གནང་གི་ཡོད་ཅེས་གསུངས་ཡོད་པ་བོད་མིའི་སྒྲིག་འཛུགས་ཀྱི་དྲ་གནས་ཐོག་གནས་ཚུལ་བཀོད་འདུག་གསར་འགྱུར་མུ་མཐུད་སྙན་སྒྲོན་ཞུ་རྒྱུའི་ནང་བོད་མིའི་སྒྲིག་འཛུགས་ཀྱི་ལས་བྱེད་འདེམས་བསྐོ་ལྷན་ཁང་གིས་ས་གནས་འགོ་འཛིན་རྣམས་ལ་འགོ་ཁྲིད་རིག་རྩལ་སྐྱེད་སྲིང་གི་ཟབ་སྦྱོང་གནང་འདུག་དེ་ཡང་བོད་མིའི་སྒྲིག་འཛུགས་ཀྱི་དྲ་རྒྱའི་ཐོག་གནས་ཚུལ་བཀོད་པར་གཞིགས་ན་བོད་མིའི་སྒྲིག་འཛུགས་ཀྱི་ལས་བྱེད་འདེམས་བསྐོ་ལྷན་ཁང་གིས་ཉིས་སྟོང་བརྒྱ་མེད་ཉི་ཤུ་རྩ་གསུམ་ལོའི་ཟླ་བ་དང་པོའི་ཚེས་དགུ་ནས་ཚེས་བཅུ་བཞིའི་བར་ཉིན་གྲངས་དྲུག་གི་རིང་ལྡི་ལིར་རྟེན་གཞི་བྱས་པའི་རྒྱ་གར་འཛིན་སྐྱོང་སྦྱོང་བརྡར་ལྟེ་གནས་ཁང་དུ་རྒྱ་གར་བྱང་ཕྱོགས་དང་དབུས་ཁུལ་ལྷོ་ཕྱོགས་བཅས་ཀྱི་ས་གནས་འགོ་འཛིན་རྣམས་ལ་འགོ་ཁྲིད་རིག་རྩལ་སྐྱེད་སྲིང་གི་ཟབ་སྦྱོང་ཞིག་གོ་སྒྲིག་གནང་ཡོད་པ་རེད། ཟབ་སྦྱོང་དབུ་འབྱེད་ཀྱི་མཛད་སྒོའི་ཐོག་མར་རྒྱ་གར་འཛིན་སྐྱོང་ལྟེ་གནས་ཁང་གི་ངེས་སྟོན་པ་སྐུ་ཞབས་ཨེས་ཨེན་ཏིར་པཱ་ཏི་ལགས་སུ་མཇལ་དར་སྒྲོན་འབུལ་དང་རྒྱ་གར་འཛིན་སྐྱོང་སྦྱོང་བརྡར་ལྟེ་གནས་ཁང་ནས་ལས་བྱེད་འདེམས་བསྐོ་ལྷན་ཁང་གི་ཚོགས་གཙོ་དཔེ་ཟུར་དབང་འདུས་ཚེ་རིང་ལགས་ལ་དྲན་རྟེན་ཕུལ་ཞིང་དེ་ནས་རྒྱ་གར་འཛིན་སྐྱོང་ལྟེ་གནས་ཁང་གི་ལས་གཞི་འབྲེལ་མཐུད་པ་སུ་ར་བི་པཱན་ཌེ་ལགས་ཀྱིས་ཚོགས་བཅར་བ་རྣམས་ལ་ཕེབས་བསུ་དང་འབྲེལ་སྦྱོང་བརྡར་སློབ་གཞི་ཁག་ངོ་སྤྲོད་གནང་བའི་རྗེས་དམིགས་བསལ་སྐུ་མགྲོན་མཆོག་གིས་གསུང་བཤད་གནང་ཡོད་པ་རེད། སྐབས་དེར་འདེམས་བསྐོ་ལྷན་ཁང་གི་ཚོགས་གཙོ་དཔེ་ཟུར་དབང་འདུས་ཚེ་རིང་ལགས་ཀྱིས་འགོ་ཁྲིད་ནུས་སྟོབས་སྐྱེད་སྲིང་གི་ཟབ་སྦྱོང་དེའི་དམིགས་ཡུལ་ངོ་སྤྲོད་དང་ས་གནས་འགོ་འཛིན་རྣམས་ནས་འབྱུང་འགྱུར་གྱི་ཟབ་སྦྱོང་ཁག་ལ་མཉམ་ལས་གནང་དགོས་པའི་འབོད་སྐུལ་ཞུས་གནང་འདུག་དེ་བཞིན་སྐུ་མགྲོན་གཙོ་བོ་རྒྱ་གར་འཛིན་སྐྱོང་ལྟེ་གནས་ཁང་གི་ངེས་སྟོན་པ་སྐུ་ཞབས Tripathi ལགས་ཀྱིས་དུས་ཚོད་སྟངས་འཛིན་གྱི་གལ་གནད་དང་ཁོང་སྒེར་ངོས་ནས་མི་ལོ་སུམ་ཅུ་ལྷག་གཞུང་ཞབས་གནང་བའི་ཉམས་མྱོང་དང་འབྲེལ་ཏེ་དུས་ཚོད་སྟངས་འཛིན་བྱ་རྒྱུ་ནི་འགོ་ཁྲིད་ཀྱི་རིག་རྩལ་གལ་ཆེ་ཞིག་ཡིན་པ་འགྲེལ་བརྗོད་གནང་པ་དང་ཕྱོགས་མཚུངས་ཁོང་གིས་རྒྱ་གར་འཛིན་སྐྱོང་ལྟེ་གནས་ཁང་གི་དམིགས་ཡུལ་དང་སྤྱི་ནོར ྋགོང་ས ྋསྐྱབས་མགོན་ཆེན་པོ་མཆོག་འཛིན་སྐྱོང་ལྟེ་གནས་ཁང་དུ་ཆིབས་བསྒྱུར་བཀའ་དྲིན་བསྐྱངས་གནང་མཛད་ཡོད་པའི་དྲན་གསོ་གནང་བ་དང་སྦྲགས་མགོན་པོ་མཆོག་གི་ཐུགས་བསྐྱེད་དགོངས་གཞི་རྣམས་ལ་བསྔགས་བརྗོད་ཚད་མཐོ་གནང་སྟེ་གསུང་བཤད་མཇུག་བསྡོམས་གནང་ཡོད་པ་བཅས་གནས་ཚུལ་ནང་གསལ་དེ་རིང་གི་གསར་འགྱུར་ཁག་མུ་མཐུད་སྙན་སྒྲོན་ཞུ་གི་ཡིན། ཉེ་ཆར་ཨ་རིར་བྲོས་བྱོལ་དུ་འབྱོར་བའི་རྒྱ་རིགས་མཐོ་རིམ་བཟོ་བཀོད་པ་ཞིག་གིས་ཁོང་གིས་བོད་ནང་ཨར་ལས་བཟོ་བཀོད་ཐད་ཀྱི་ཕྱག་ལས་གནང་སྐབས་བོད་ནང་བྱུང་བའི་ས་བྱི་ཞི་རྒོལ་ཆེན་མོ་ཐེ་བའི་བོད་ཀྱི་གནས་ཚུལ་མང་པོ་ཞིག་པར་ལེན་བྱས་པ་ཁག་འགྲེམས་སྟོན་གནང་འཆར་ཡོད་འདུག་ཕྱི་ལོ་ཉིས་སྟོང་བརྒྱ་མེད་ཉི་ཤུ་རྩ་གཉིས་ལོའི་སྤྱི་ཟླ་དགུ་པའི་ནང་རྒྱ་ནག་བཟོ་བཀོད་ལྷོ་ནུབ་འཆར་འགོད་ལས་ཁུངས་ཀྱི་མཐོ་རིམ་བཟོ་བཀོད་པ་ཡུས་ཀྲེ་ལགས་ནང་མི་དང་བཅས་པ་རྒྱ་ནག་ཁྲེང་ཏུ་ནས་ཨ་རིར་བདེ་བླག་ངང་བྲོས་བྱོལ་དུ་འབྱོར་ཐུབ་ཡོད་པ་དང་ཁོང་གི་ལས་ཁུངས་དེ་རྒྱ་ནག་ཁྲེང་ཏུར་ཡོད་པས་ཁོང་གིས་ལོ་ངོ་བཅུ་གྲངས་རིང་སྔ་ཕྱི་ཐེངས་བརྒྱ་ལྷག་བོད་ནང་བསྐྱོད་དེ་ལྷ་ས་གྲོང་ཁྱེར་དུ་སྐབས་དེའི་བོད་རང་སྐྱོང་ལྗོངས་ཟེར་བའི་འགོ་ཁྲིད་དང། རྗེས་སུ་རྒྱ་ནག་དམར་ཤོག་ཚོགས་པའི་ཚོགས་གཞོན་པར་གྱུར་བ་པདྨ་འཕྲིན་ལས་ཐེ་བའི་རྒྱ་བོད་དཔོན་རིགས་མང་པོའི་སྡོད་གནས་ལ་རྒྱན་སྤྲོས་བཟོ་བཀོད་སྐབས་དམར་ཤོག་དཔོན་རིགས་ཚོ་ཡིས་ཇི་ལྟར་མ་དངུལ་འབོར་ཆེན་བག་མེད་ལོངས་སྤྱོད་དང་ལྐོག་ཟ་རུལ་སུངས་ཀྱི་གནས་སྟངས། དེ་བཞིན་ལྷ་སའི་མི་སེར་དཀྱུས་མ་ཚོ་ཡི་ཡིད་སྐྱོ་བའི་དབུལ་ཕོངས་ཀྱི་འཚོ་བའི་གནས་སྟངས་བཅས་མིག་མཐོང་དང་པར་ལེན་ཡོད་པ་མ་ཚད་ལྷག་པར་དུ་ཕྱི་ལོ་ཉིས་སྟོང་བརྒྱད་ལོའི་ས་བྱི་ཞི་རྒོལ་ཆེན་མོའི་སྐབས་སུ་རྒྱ་ནག་གི་ཡ་ང་བའི་དྲག་གནོན་དང་བོད་ཀྱི་དགེ་འདུན་པ་དང་བཙུན་མ་ཚོའི་རང་ལུས་མེར་བསྲེགས་སྐོར་དེ་བཞིན་བོད་རིགས་དམར་ཤོག་ཚོགས་པའི་དཔོན་རིགས་རེ་ཟུང་མ་གཏོགས། བོད་མི་ཡོངས་ཀྱིས ྋགོང་ས ྋསྐྱབས་མགོན་ཆེན་པོ་མཆོག་ལ་དད་པ་གཡོ་བ་མེད་པར་བྱེད་ཀྱི་ཡོད་པ་སོགས་ཀྱི་སྐོར་གནས་སྟངས་གསལ་པོ་མིག་མཐོང་ལག་ཟིན་ཡོད་པ། གོང་ཞུས་བཟོ་བཀོད་པ་ཡུས་ཀྲེ་ལགས་ཀྱི་སྤུན་མཆེད་ད་ལྟ་ཨ་རིའི་ནང་གནས་བཞུགས་རྩོམ་པ་པོ་གྲགས་ཅན་ཡུས་ཅེ་ནས་རྩོམ་ཡིག་སྤེལ་ནས་གནས་ཚུལ་འགྲེལ་བརྗོད་གནང་འདུག་དེ་བཞིན་ཟླ་བ་འདིའི་ཚེས་བཅུ་གསུམ་ཉིན་ཨ་རིའི་རྒྱལ་ས་ཝ་ཤིང་ཊོན་ནང་བྱང་ཨ་རིའི་བོད་ཀྱི་སྐུ་ཚབ་དོན་གཅོད་ཁང་གི་བཀོད་སྒྲིག་འོག་བཟོ་བཀོད་པ་ཡིས་བྲིས་དངོས་སུ་མིག་གིས་མཐོང་བའི་བོད་ཀྱི་གནས་སྟངས་སྐོར་གྱི་པར་རིས་འགྲེམས་སྟོན་དང་བགྲོ་གླེང་ཚོགས་འདུ་ཞིག་ཀྱང་འཚོགས་རྒྱུ་ཡིན་པ་རེད། གསར་འགྱུར་མུ་མཐུད་སྙན་སྒྲོན་ཞུ་རྒྱུའི་ནང་ལྷོ་ཀོ་རི་ཡ་དང་ཉི་ཧོང་གཉིས་ནས་རྒྱ་ནག་ནས་ཡོང་མཁན་འགྲུལ་པ་རྣམས་ལ་ཏོག་དབྱིབས་ནད་རྟགས་འགོས་མིན་གྱི་བརྟག་དཔྱད་བྱེད་དགོས་པའི་ཚོད་འཛིན་གྱི་སྒྲིག་གཞི་བཀོད་འདོམས་བྱས་པའི་རྗེས་རེས་གཟའ་ལྷག་པའི་ཉིན་ལྷོ་ཀོ་རི་ཡར་རྟེན་གཞི་བྱས་པའི་རྒྱ་ནག་གཞུང་ཚབ་ལས་ཁང་ནས་ཀོ་རི་ཡའི་ཡུལ་མིས་རྒྱ་ནག་ལ་འགྲིམ་འགྲུལ་བྱེད་ཆོག་པའི་འཕྲལ་སེལ་གྱི་ཐོངས་མཆན་སྤྲོད་མཚམས་བཞག་པའི་སྐོར་བརྗོད་འདུག་ལ། དེ་བཞིན་ཉི་ཧོང་གི་ཡུལ་མིའི་ཐོག་ལ་ཡང་དེ་མཚུངས་ཀྱི་རྒྱ་ནག་ནང་འགྲིམ་འགྲུལ་བཀག་སྡོམ་བྱས་ཡོད་པའི་སྐོར། ཉི་ཧོང་གི་ཀེའོ་ཏོ་གསར་ལས་ཁང་གིས་གནས་ཚུལ་སྤེལ་འདུག། ཡང་རོའི་ཏཱ་གསར་འགྱུར་ལས་ཁང་གིས་གནས་ཚུལ་སྤེལ་གསལ་ལྟར་ན། རྒྱ་ནག་གཞུང་ནས་ཏོག་དབྱིབས་ནད་ཡམས་རྩ་མེད་སེལ་བའི་དམ་དྲག་གི་སྲིད་ཇུས་ལྷོད་དུ་བཏང་པའི་ཆ་ཤས་སུ་རེས་གཟའ་ཉི་མའི་ཉིན་ས་མཚམས་སུ་ཕར་འགྲོ་ཚུར་འོང་ལ་སོགས་པའི་འགྲིམ་འགྲུལ་གྱི་དམ་དྲག་ཕྱིར་འཐེན་བྱས་ཡོད་པ་རེད། རྒྱ་ནག་ནང་ཏོག་དབྱིབས་ནད་ཡམས་ཁྱབ་བརྡལ་ཇེ་མང་དུ་ཕྱིན་པའི་དབང་གིས་ཨ་རི་དང་ལྷོ་ཀོ་རི་ཡ། ཧྥ་རན་སི་ལ་སོགས་པའི་རྒྱལ་ཁབ་མང་པོས་རྒྱ་ནག་ནས་ཕྱི་ཕྱོགས་སུ་འགྲིམ་འགྲུལ་བྱ་མཁན་ཚོར་སྔོན་ཚུད་ནས་ཏོག་དབྱིབས་ནད་རྟགས་ཡོད་མིན་གྱི་བརྟག་དཔྱད་བྱེད་དགོས་པའི་ཆ་རྐྱེན་གཏན་འབེབས་བྱས་ཡོད་པ་མ་ཟད། འཛམ་གླིང་འཕྲོད་བསྟེན་སྒྲིག་འཛུགས་གཙོས་པའི་རྒྱལ་ཁབ་མང་པོས་རྒྱ་ནག་གཞུང་ནས་ཏོག་དབྱིབས་ནད་ཡམས་ཀྱི་ཁྱབ་ཚད་ལ་སོགས་པའི་ནད་ཡམས་འདིའི་སྐོར་གནས་སྟངས་ཞིབ་ཚགས་མེད་པའི་སྐྱོན་བརྗོད་དང་བློ་འཚབ་བྱེད་བཞིན་ཡོད་པ་རེད།

རྒྱ་ནག་ལ་ཕེག་སི་ལོ་བྷི་ཅེས་ཏོག་དབྱིབས་ནད་ཡམས་འགོག་སྲུང་གི་སྨན་ཁབ་ཚོང་འགྲེམས་བྱ་ཕྱོགས་ནང་ཨ་རིའི་གཞུང་གིས་དཔལ་འབྱོར་གྱི་ཁེ་ཕན་གཙོར་བཟུང་བྱེད་ཀྱི་ཡོད་ལུགས་སྐྱོན་བརྗོད་བྱེད་བཞིན་ཡོད་འདུག། རྣམ་པ་ཚོས་ད་ལྟ་གསན་བཞིན་པ་འདི་ཨེ་ཤེ་ཡ་རང་དབང་རླུང་འཕྲིན་ཁང་གི་བོད་སྐད་སྡེ་ཚན་གྱི་དེ་རིང་གི་ལས་རིམ་ཁག་ཡིན་གཤམ་ལ་སྲིད་སྐྱོང་སྤེན་པ་ཚེ་རིང་མཆོག་གིས་འཕྲུལ་རིག་ཡར་རྒྱས་གཏོང་རྒྱུ་ནི་བོད་མི་རིགས་ཀྱི་མ་འོངས་མདུན་སྐྱོད་ཀྱི་ཁ་ཕྱོགས་དང་འབྲེལ་བ་ཡོད་པ་བོད་མིའི་བརྡ་འཕྲིན་འཕྲུལ་ལས་ཆེད་ལས་པའི་ཚོགས་འདུའི་སྐབས་གསུངས་པའི་སྐོར་འདི་གའི་བཞུགས་སྒར་ས་ཁུལ་པ་བློ་བཟང་དགེ་ལེགས་ལགས་ཀྱིས་བཏང་པའི་གནས་ཚུལ་བསྐྱར་དུ་གསན་རོགས་གནང། འཕྲུལ་རིག་དང་དྲ་རྒྱའི་དུས་རབས་དང་འཚམ་པའི་མདུན་སྐྱོད་ཀྱི་ཡར་རྒྱས་ཡོང་ཆེད་བོད་མིའི་སྒྲིག་འཛུགས་ཀྱིས་རྒྱ་གར་ནང་གནས་བཞུགས་བོད་མི་བརྡ་འཕྲིན་འཕྲུལ་ལས་ཆེད་ལས་པ་བཞི་བཅུ་ཞེ་བདུན་བསྡུ་སྐོང་གནང་སྟེ། བརྡ་འཕྲིན་དང་འཕྲུལ་ལས་ཡར་རྒྱས་སོགས་དང་འབྲེལ་བའི་ཚོགས་འདུ་ཐེངས་དང་པོ་དེ་བཞིན་སྤྱི་ཟླ་དང་པོའི་ཚེས་དགུ་ཉིན་བཞུགས་སྒར་རྡ་རམ་ས་ལར་འཚོགས་ཤིང་སྐབས་དེར་སྲིད་སྐྱོང་སྤེན་པ་ཚེ་རིང་མཆོག་གིས་མ་འོངས་པར་བོད་མིའི་སྒྲིག་འཛུགས་ཀྱིས་འཕྲུལ་རིག་གི་ཐོག་ནས་ལས་དོན་གནས་ཕྱོགས་རྣམས་འཛམ་གླིང་གི་སྒྲིག་འཛུགས་གཞན་དང་མཉམ་པས་འགྲོ་ཐུབ་པ་བྱ་རྒྱུ་ནི་གལ་ཆེ་ཞིང། ལྷག་པར་དུ་འཕྲུལ་རིག་ཡར་རྒྱས་གཏོང་རྒྱུ་ནི་བོད་མི་རིགས་ཀྱི་མ་འོངས་མདུན་ལམ་གྱི་ཁ་ཕྱོགས་དང་འབྲེལ་བ་ཡོད་པ

རིམ་པ། གོང་ལ་འགྲོ་མ་ཐུབ་པ་ཡིན་ན་ད་ཁག་པོ་རེད་ང་ཚོ་མཐུན་རྐྱེན་དང་ཆ་ནས་ཡིན་ནའི་མཉམ་དུ་མཉམ་དུ་འགྲོ་ཐུབ་ཡ་གི་རེ་བ་འདྲ་བ་ཅིག་དེ་བཞིན་ཞུ་གི་ཡོད།
ཐེངས་འདིའི་བརྡ་འཕྲིན་འཕྲུལ་ལས་ཆེད་ལས་པའི་ཚོགས་འདུའི་སྟེང་རྒྱ་གར་གྱི་འཕྲུལ་རིག་བཟོ་ལས་ཁང་འདྲ་མིན་ནང་ཕྱག་ལས་གནང་མཁན་དང་ཀམ་ཕུའུ་ཏར་དགེ་རྒན་དང་ཆེད་ལས་པ། དྲ་རྒྱའི་བདེ་འཇགས་ཐོག་ཕྱག་ལས་གནང་མཁན། དེ་བཞིན་མཉེན་ཆས་རིགས་གསར་བཟོ་གནང་མཁན་བོད་མི་གཞོན་སྐྱེས་མང་དག་ཅིག་མཉམ་ཞུགས་གནང་འདུག་ཚོགས་འདུ་གོ་སྒྲིག་གནང་མཁན་བོད་མིའི་སྒྲིག་འཛུགས་ཕྱི་དྲིལ་ཀམ་ཕུའུ་ཏར་སྡེ་ཚན་གྱི་འགན་འཛིན་བསྟན་འཛིན་ཚུལ་ཁྲིམས་ལགས་ཀྱིས། ཚོགས་འདུ་དེ་ཡི་དམིགས་ཡུལ་གཙོ་བོ་ཞིག་ནི་རྒྱ་གར་ནང་གནས་བཞུགས་བོད་མིའི་བརྡ་འཕྲིན་འཕྲུལ་རིག་ཆེད་ལས་པའི་ནུས་པ་དང་གནས་སྟངས་ཐད་རྒྱུས་ལོན་བྱ་རྒྱུ་དང་ལྷག་པར་དུ་བོད་མིའི་འཕྲུལ་རིག་ཆེད་ལས་པ་ཚོས་མཉམ་རུབ་ཀྱིས་ནུས་པ་སྤུངས་ཐབས་གནང་རྒྱུ་དེ་ཡིན་པ་འགྲེལ་བརྗོད་གནང་བྱུང།
དམིགས་ཡུལ་གཙོ་བོ་དེ་ཚང་མ་མཉམ་དུ network ཡག་པོ་ཅིག་བཟོ་ཡ་ཆེད་ཨ་ནི་སོ་སོ་གི Field གང་ལ་ཁེ་ལས་པ་དེ Field མ་འདྲ་མ་འདྲ་གང་ལ་མང་པོ་ཅིག་ཡོད་དུས་ཙམ་པ་དེ་ཚོ་ཚང་མ་མཉམ་དུ་ཨ་ནི་ང་ཚོས་ནུས་པ་མཉམ་སྤུངས་ཐོག་ནས་ང་ཚོས་ད་བོད་མིའི་སྒྲིག་འཛུགས་ལ་དང་བཙན་བྱོལ་བོད་མི་ལ་ག་འདྲའི་ཕན་ཐོགས་ས་རེད་འོ་དེ་འདྲ་འདྲ་བོ་ཅིག་གི་དམིགས་ཡུལ་ཐོག་ནས་འདུག།
རྒྱལ་ས་ལྡི་ལི་གནས་སྡོད་བོད་མི་འཕྲུལ་རིག་ཆེད་ལས་པ་དོན་འགྲུབ་པ་སངས་ལགས་ལྟ་བུར་མཚོན་ན་བོད་པའི་ཕྲུ་གུ་ཚོ་ཡི་བོད་ཡིག་གནས་ཚད་གོང་མཐོར་ཡོང་ཆེད་བཀའ་ལག་ལེན་བྱས་པའི་མཉེན་ཆས་དེ་གསར་བཟོ་གནང་མཁན་གྲས་ཤིག་ཡིན་འདུག།
སྤུ་གུ་གི་དེབ་ཅིག་ཡོད། འོ་དེ། གང་སྤུ་གུ་གི་འཆང་ཡས་ཀྱི་འདོད་པ་སླེབས་ཆེད་དུ་ང་ཚོ cartoon དང་དེ་ཚོ་དཔེ་སྙིང་རྗེ་པོ་བཟོས་དང། ཨ་ནི་སྤུ་གུ་ལ་དགའ་ཡས་ཅིག་ཡོད། ཨ་ནི་ཨེབ་འགྲོ་ཡིན། སྤུ་གུ་གི་ད་དེ་ལག་པ་འགྲོ་འཆང་དུས་ད་རྗེས་ལ་ཡང་ཀོ་ནི་ལག་པ་འཆང་ཡས་འགྲོ་ཨེ་འདྲེ་འགྲོ། ཡང་དེ་དང་ཕྱོགས་མཚུངས་རྒྱ་གར་ཨོ་རི་ས་མངའ་སྡེའི་ནང་རྟེན་གཞི་བྱས་པའི་སམ་བྷོ་ཊ་སློབ་གྲྭའི་ཀམ་པུ་ཊར་དགེ་རྒན་བསྟན་འཛིན་བཟང་མོ་ལགས་ཀྱིས་སྔར་དང་བསྡུར་ན་ད་སྐབས་བརྡ་འཕྲིན་འཕྲུལ་ལས་ནི་ང་ཚོ་ཡི་ཉིན་རེའི་འཚོ་བའི་ནང་ཧ་ཅང་གི་འབྲེལ་བ་ཡོད་པ་མ་ཟད་སློབ་གྲྭ་ཁག་ནང་ཀམ་པུ་ཊར་གཙོས་པའི་བརྡ་འཕྲིན་འཕྲུལ་རིག་སློབ་ཁྲིད་གནང་རྒྱུ་ནི་ཧ་ཅང་གི་གལ་འགངས་ཆེན་པོ་ཆགས་ཡོད་པ་གསུང་གི་འདུག། ཡང་ན་ང་རང་གི་ཡར college ནང་སློབ་སྦྱོང་བྱས་ཡོད་རེད་ཡ། གལ་སྲིད། Bachelor in Business Administration། བྱེད་མཁན་ཡིན་ན་ཡིན་གཞན་པ་ག་འདྲ་བྱེད་མིན་ནི་ཁོ་རང་ཚོ་གི་མེད། ལོ་གཅིག་གཉིས computer course བྱས་ཡིན་པར་འདི་གམ་གྱི་ད། དེ་གི་བེད་སྤྱོད་ཡོད་པ་དེ་ཁོ་རང་ཚོ་ཡི་ཧ་གོ་དགོས་རེད་ཡ། མ་གཞི་ནས་ང་རང་དཔེ་དེ་གལ་ཆེན་པོ་མཐོང་གི་འདུག་བོད་གཞུང་ལ་ལས་ཀ་བྱེད་དུས་ནས་སོ་སོ་ལ་ག་དུས་ན basic computer knowledge དགོས་ཡོད་པ་དེ་ཁོ་རང་ཚོ་གི criteria ནང་དེ་མཉམ་དུ་འཁྲིད་གི་འདུག་ཨ། ཁོང་ཚོ་འདི་ཡང་གལ་ཆེན་པོ་ཆགས་ཡོད་རེད་གསུངས་འདུག། ཡང་དེ་དང་ཕྱོགས་མཚུངས་དགེ་བཤེས་བློ་བཟང་སྨོན་ལམ་ལགས་ཀྱིས་གསར་བཙུགས་གནང་བའི་སྨོན་ལམ་བོད་ཀྱི་བརྡ་འཕྲིན་ཞིབ་འཇུག་ཁང་ནི་བཙན་བྱོལ་བོད་མི་ཡི་ལོ་རྒྱུས་ཁྲོད་བརྡ་འཕྲིན་འཕྲུལ་རིག་དང་འབྲེལ་བའི་ལམ་ལྷོང་བྱུང་བའི་ཡར་ཐོན་ཅན་གྱི་ལས་གཞི་ཞིག་ཡིན་པ་མ་ཟད།

ཡང་ད་རེས་རྡ་རམ་ས་ལར་བསྐོང་ཚོགས་གནང་བའི་བོད་མིའི་བརྡ་འཕྲིན་འཕྲུལ་རིག་ཆེད་ལས་པའི་ཚོགས་འདུའི་ཐོག་བཙན་བྱོལ་བོད་མི་ཡི་དྭང་བླངས་དཔྱ་དངུལ་འདེད་བཞིན་དྲ་ལམ་བརྒྱུད་ནས་བསྡུ་འབུལ་གནང་སྟངས་ཐད་བསམ་ཚུལ་བརྗེ་ལེན་གནང་རྒྱུ་དང་དེ་སྔོན་ལག་བསྟར་ཞུས་པའི་བོད་མིའི་སྒྲིག་འཛུགས་ཀྱི་གློག་འཕྲུལ་ཡིག་ཚགས་སྐོར་གྲོས་བསྡུར་གནང་རྒྱུ། དེ་བཞིན་མཉེན་ཆས་དང་བཀོལ་མཉེན་བཟོ་སྟངས་དང་བོད་མིའི་སྤྱི་ཚོགས་ཁྲོད་དེ་དག་བེད་སྤྱོད་གནང་ཕྱོགས་སོགས་ཀྱི་ཐོག་གོ་བསྡུར་སྦྱང་བཤད་གནང་གི་ཡོད་འདུག། བཞུགས་སྒར་རྡ་རམ་ས་ལ་ནས་གསར་འགོད་པ་བློ་བཟང་དགེ་ལེགས་ཡིན། ཨེ་ཤེ་ཡ་རང་དབང་རླུང་འཕྲིན་ཁང་གི་བོད་སྐད་སྡེ་ཚན་ནས་དེ་རིང་གི་ལས་རིམ་ཁག་རྒྱང་བསྲིངས་ཞུ་བཞིན་པ་ཡིན། རྒྱ་གར་རྒྱལ་ས་ལྡི་ལིའི་བསམ་ཡས་གླིང་བོད་མིའི་གཞིས་སྒར་གྱི་ནང་ཕྱི་མི་གནས་སྐོར་བ་རྣམས་ལ་བོད་དོན་གོ་རྟོགས་སྤེལ་ཆེད་བོད་ཀྱི་དུས་སྟོན་ཞིག་བོད་མི་ཚོང་ལས་སྡེ་ཚོགས་ནས་གོ་སྒྲིག་གནང་ཡོད་པའི་སྐོར། འདི་གའི་གསར་འགོད་པ་པད་མ་དངོས་གྲུབ་ལགས་ཀྱིས་བཏང་པའི་གནས་ཚུལ་གསན་རོགས་གནང།
ཟླ་བ་འདིའི་ཕྱི་ཚེས་བདུན་དང་བརྒྱད་ཉིན་གཉིས་རིང་བོད་མི་ཚོང་ལས་སྡེ་ཚོགས་ཀྱི་གོ་སྒྲིག་འོག་རྒྱལ་ས་ལྡི་ལིའི་བསམ་ཡས་གླིང་བོད་མིའི་གཞིས་སྒར་གྱི་ནང་དུ་རྒྱ་གར་གྱིས་གཙོས་པའི་ཕྱི་མི་རྣམས་ལ་བོད་པའི་ཐུན་མོང་མ་ཡིན་པའི་ཆོས་དང་རིག་གཞུང་གི་ཐོག་གོ་རྟོགས་སྤེལ་བའི་བརྒྱུད་བོད་དོན་རྒྱབ་སྐྱོར་ཐོབ་ཐབས་བྱ་རྒྱུ་མ་ཟད། ས་གནས་སུ་ཡུལ་སྐོར་སྤྲོ་འཆམ་པ་གང་མང་འགྲུལ་བཞུད་བྱས་པ་བརྒྱུད

ཚོགས་གནང་ཡོད་པ་རེད། ད་ལན་ཉིན་གཉིས་ཀྱི་རིང་བོད་ཀྱི་དུས་སྟོན་གྱི་ནང་བོད་པའི་ཆོས་དང་རིག་གཞུང་སྨན་དང་ཁོར་ཡུག་སོགས་ཀྱི་ཐད་གཏམ་བཤད་དང་བོད་པའི་ལྷ་བྲིས་ཐང་ག་དང་བོད་ཟས་དང། དེ་བཞིན་བོད་པའི་དངོས་ཟོག་འདྲ་མིན་འགྲེམས་སྟོན་གནང་བ་མ་ཟད། གཞན་ཡང་བོད་པའི་གློག་བརྙན་གཟིགས་འབུལ་ཞུས་པ་དང། དེ་མིན་རིན་མེད་སྨན་བཅོས་ལྟ་སྐྱོང་སོགས་ཀྱི་ལས་རིམ་འདྲ་མིན་སྤེལ་བ་བརྒྱུད་ཕྱི་མི་གནས་སྐོར་བ་རྣམས་ལ་བོད་པའི་རིག་གཞུང་དང་བོད་དོན་འཐབ་རྩོད་སོགས་ཀྱི་ཐད་གོ་རྟོགས་སྤེལ་ཡོད་ཅིང་བུད་མེད་ཚོང་ལས་བདེ་ཚོགས་ཀྱི་སྤྱི་ཁྱབ་འགན་འཛིན

རྒྱ་གར་གཙོས་པའི་ཕྱི་མི་རྣམས་ལ་བོད་སྐོར་གོ་རྟོགས་སྤེལ་བའི་བརྒྱུད། གཞིས་ཆགས་ཁག་གི་ནང་འགྲུལ་པ་གང་མང་ཡོང་ཐབས་བྱེད་པའི་ཐོག་ནས། བོད་མི་ཚོང་པ་རྣམས་ལ་ཁེ་ཕན་སྐྲུན་ཐབས་སོགས་ཀྱི་ཆེད་དུ་དམིགས་པ་བཞིན་པ་རེད་འདུག་རྒྱ་གར་ལྷོ་ཕྱོགས་ནས་ཨེ་ཤེ་རང་དབང་རླུང་འཕྲིན་གྱི་གསར་འགོད་པ་པད་མ་དངོས་གྲུབ་ཡིན། རྣམ་པ་ཚོས་ད་ལྟ་གསན་བཞིན་པ་འདི་ཨེ་ཤེ་ཡ་རང་དབང་རླུང་འཕྲིན་ཁང་གི་བོད་སྐད་སྡེ་ཚན་གྱི་དེ་རིང་གི་ལས་རིམ་ཁག་ཡིན། གཤམ་ལ་བོད་མི་དབྱིག་གཉེན་ལགས་ཀྱིས་སྤྱི་ཟླ་དང་པོའི་ཚེས་བཞི་ཉིན་ཨིན་ཡུལ་རྒྱལ་ས་ལཱན་ཏོན་དུ་རྟེན་གཞི་བྱས་པའི་རྒྱ་ནག་གཞུང་ཚབ་མདུན་དུ་བོད་དོན་རྔམ་སྟོན་གྱི་ལས་འགུལ་སྤེལ་བ་ནི་ཁོང་གིས་འདི་ལོའི་ལྷག་དཀར་གྱི་ལས་འགུལ་ཐོག་མ་ཡིན་པ་ཨེ་ཤེ་ཡ་རང་དབང་རླུང་འཕྲིན་ཁང་ལ་གསུངས་བྱུང་ལ། ཁོང་གིས་ལས་འགུལ་དེ་ཐོག་མར་ཨིན་ཇིའི་ཨ་མ་ལགས་གཅིག་གིས་ཉིས་སྟོང་བརྒྱ་མེད་དགུ་ལོའི་གསུམ་བཅུའི་དུས་དྲན་སྐབས་གཏམ་བཤད་གནང་སྟེ་ཁོང་གིས་རེས་གཟའ་ལྷག་པ་ནམ་ཡིན་ལ་རྒྱ་ནག་གཞུང་ཚབ་ཁང་གི་མདུན་ལས་འགུལ་གནང་གི་ཡོད་ཀྱང་བོད་མི་གཅིག་ཀྱང་མཉམ་ཞུགས་གནང་གི་མེད་པ་འགྲེལ་བརྗོད་གནང་པའི་རྗེས་ཁོང་ལ་སྐུལ་མ་བྱུང་བ་ཞིག་ཡིན་འདུག་པས་དུས་དེ་ནས་བཟུང་དབྱིག་གཉེན་ལགས་ཀྱིས་ད་བར་ལོ་ངོ་བཅུ་བཞི་རིང་ལས་འགུལ་འདི་ནང་མཉམ་ཞུགས་མུ་མཐུད་གནང་ཡོད་པ་རེད། གནད་དོན་གླེང་མོལ་གྱི་ལས་རིམ་ནང་དབྱིག་གཉེན་ལགས་དང་ལྷན་ཨེ་ཤེ་རང་དབང་རླུང་འཕྲིན་ཁང་གི་རྩོམ་སྒྲིག་འགན་འཛིན་བཀྲ་ཤིས་དབང་ཕྱུག་ལགས་ཀྱིས་གླེང་མོལ་ཞུས་པ་གསན་རོགས་གནང།

ད་ལས་འགུལ་གྱི་རྣམ་པ་དེ་གཅིག་ཆབ་སྲིད་ཀྱི་ལས་འགུལ་ཐོག་ནས་ཡིན་ནའི་འདྲ་འདུག་རིག་གཞུང་གི་ལས་འགུལ་ཐོག་ནས་ཡིན་ནའི་འདྲ་འདུག་ཡང་སོ་སོ་སོས་ཀྱི་གཅིག་ག་རེ་ཟེར་དགོས་རེད་སྤྱི་ཚོགས་གཅིག་གི་ད་གོ་རྟོགས་སྤེལ་ཡ་ད་དེ་འདྲ་ཡིན་ནའི་འདྲ་འདུག་ལས་འགུལ་མང་པོ་ཞིག་གནང་གི་ཡོད་རེད་དེ་རིང་ང་ཚོ་ལས་རིམ་འདི་ཐོག་ལ་ཡང་ཕྱི་ལོ་གསར་པ་དེའི་ནང་ལ་ད་ད་དབྱིན་ཡུལ་གྱི་རྒྱལ་ས་ལན་ཀྲན་ནང་ལ་ཡོད་པའི་རྒྱ་ནག་གཞུང་ཚབ་ཀྱི་མདུན་དུ་ཡང་ཨ་ནི། སྤྱི་ཟླ་དང་པོའི་ཨ་ནི་ཚེས་པ་བཞི་ནས་ད་དབུ་འཛུགས་གནང་བཞག

ལ་སོ། ཨ་ནི། ཐོག་མ་དེ་ལ་ཨ་ནི་ཚང་མ་གསན་མཁན་ཚང་མ་ལ་ཨ་ནི། ལོ་གསར་པ་ལ་འཚམས་འདྲི་བཀྲ་ཤིས་བདེ་ལེགས་དང་བྱ་བ་ལམ་འགྲོ་ཡོང་བའི་སྨོན་ལམ་ཡོད། ཨ་ནི། ད། ད་ལྟ་འདི་ལྷག་དཀར་འདི་ད། ང་རང་སྒེར་གྱི་ཐོག་བྱས་པ་ཡིན་ན་འགོ་བཙུགས་ཡག་འདི་ཕྱིན། ཉིས་སྟོང་དགུ་ལ་འགོ་བཙུགས་པ་ཡིན། གང་ཡིན་ཟེར་ན། ཉིས་སྟོང་དགུ་གི་གསུམ་བཅུའི་དུས་དྲན་ཉིན་མོ་འདི་ནས་ཨ་ནི། ང་ལ་སེམས་འགུལ་འདྲ་པོ་ཅིག་ཆེན་ག་ལ་བར་སེམས་འགུལ་ཆེན་པོ་དེ་ཐེབས་པ་མ་ཟད་ལྟས་ངོ་ཚ་བའི་འདྲ་པོ་ཅིག་ཆགས་སོང་ངོ་ཚ་དགོས་ལེ་ན་ད། རྒྱུ་མཚན་ག་རེ་ཡིན་ཟེར་ན། ད་ད། ད་ཨིན་ཇིའི་རྨོ་མོ་ལགས་ཅིག་ཡོད་རེད་རྨོ་མོ་ལགས་དེ་གིས་གསུམ་བཅུའི་དུས་དྲན་ད་མི་མང་པོ་ཕེབས་པའི་སྐབས་ལ་ཨ་ནི་ཁོ་རང་གིས་སྟབས་བསྟུན་བྱས་ཨ་ནི། མི་མང་དཀྱིལ་ལ་ཡར་ལངས་བྱས་ཨ་ནི་ཁོ་རང་གིས་དེ་འདྲས་གསུངས་སོང། ང་ཚོ་དེ་ལ་གཟའ་ལྷག་པ་རྟག་པར་ལས་འགུལ་ཅིག་སྤེལ་གྱི་ཡོད་རེད་ཨ་ནི།

དེ་འདྲ་ལབ་དུས་ཨ་ནི་ཁོང་ཚོས་ཀྱི་བོད་པ་ག་པར་ཟེར་ཨོ་དེ་འདྲས་གསུངས་དུས་ཨ་ནི་ཏེ། ཚེ་བོ་རེ་ཞིག་འདུག་ལ་མ་བདེ་བ་འདྲ་བོ་ཞིག་འདུག་ཨ་འདི་འདྲས་གསུངས་ཙང་ད་ད་ལྟ་བོད་པ་སྟོབས་ན་འདི་འདུག་འདི་ཚང་མ་ལ་ང་གསལ་བསྒྲགས་བྱེད་ཀྱི་ཡོད་བོད་པ་མང་ཉུང་མི་ཡོང་ཅིང། གཟའ་ལྷག་པར་རྟག་པར་འགྲོ་ཅིག་བོད་པ་གཅིག་སྒྲིལ་ད་སོ་སོ་རུ་ཚང་མ་འཁོར་ནས་ཕེབས་ཐུབ་ན་ཡག་པོ་འདུག་ཨོ་དེ་འདྲས་གསུངས་དུས་ཨ་ནི་ང་རང་ལ་སེམས་པ་ལ་ཏེ། ཏིག་མ་བདེ་བ་འདྲ་བོ་ཅིག་ཤུགས་ཅིག་ཆགས་སོང་ཨ་ནི་ད་དེ་ནས་ངས་བསམ་ད་དེ་འདྲ་འགྲོ་མ་འགྲོ་ན་ཡག་པོ་མི་འདུག་ང་རང་སེམས་སེམས་ལ་ཚོར་བ་ཤུགས་ཆེན་པོ་ཞིག་སླེབས་སོ་སོ་ད་དེ་བ་ལུང་པ་དེ་ལ་སྐྱབས་བཅོལ་བསྒྲིགས་ཤོག་བུ་བསྒྲིགས་ཚང་མ་བྱས་ཚར་ཨ་ནི་ད་སོ་སོའི་དོན་དག་སྒྲུབ་ཚར་མི་འདུག་དེ་ནས་ད་འགྲིག་མ་རེད་བ་ང་བོད་པ་རེད་ཨི་ཁོང་ཚོ་ཕལ་ཆེར་ཕྱི་རྒྱལ་གྱི་དེ་འདྲས་ད་ལོ་མང་རིང་ལ་ཨེ་འདྲས། སྐུ་ལས་སྐྱོན་དུས་དུས་ད་ང་ཚོ་འདི་གཟའ་ལྷག་པ་གཅིག་ལྟར་འགྲོ་མ་ཐུབ་པ་ཁྱད་མི་འདུག་བ་ཨེ་འདྲ་འདྲ་བོ་ཅིག་བསམ་བློ་ཚོ་ཤུགས་ཆེན་པོ་སླེབས་བྱས་ཨ་ནེ་ང་དེ་ནས་ཉིས་སྟོང་དགུ་གི་ཨ་ནི་གསུམ་བཅུ་དུས་དྲན་ནས་ཁོང་ཚོ་གིས་འདི་ལབ་གནང་བྱས་ནས་ཨ་ནི་ང་ང་རང་ལས་འགུལ་དེ་འགོ་བཙུགས་པ་ཡིན་ཞུས། ཨ་ནི་ད་རྨོ་ལགས་ཨིན་ཇི་རྨོ་ལགས་དེ་སུ་རེད་ལོ། ཨིན་ཇི་རྨོ་རྨོ་ལགས་དེ། ད་དེང་སང་ཕེབས་ཀྱི་མི་འདུག་ད་ཁོ་རང་གཤགས་ཚར་ཡིན་ཧ་གོ་མ་སོང་ད་ལོ་མང་པོ་འགྲོ་སོང་སྔོན་མ། དེའི་གོང་ལ་ཨིན་ཇི་རྨོ་རྨོ་དེ་དང་ད་ལྟ་ད་ལྟ་ང་མཉམ་དུ་ཡོད་མཁན་ཨིན་ཇི་སྤོ་སྤོ་ལགས། གཉིས་སོང་ཁོང་ཚོ་མཉམ་དུ་ཕེབས་བསྡད་གནང་གི་རེད། ད་རྨོ་མོ་ལགས་ཡུན་རིང་པོ་མཇལ་མ་སོང། ཨ་ནེ་ཡང་རྨོ་མོ་ལགས་འོ་དེ་འདྲ་ཟེར་ར་རོགས་བྱས། དེའི་གཞུག་ལ་ང་ཚོ་ཕལ་ཆེར་ཟླ་བ་ཁ་ཤས་མཉམ་དུ་འགྲོ་བྱས་རྨོ་མོ་ལགས་དེ་ནས་ཕེབས་མ་སོང་ད་ལོ་མང་པོ་འགྲོ་ཚར་རེད། ཨ་ནེ་ད་ད་ལྟ་མུ་མཐུད་ནས་ད་ལྟ་དབྱིན་ཇི་སྤོ་བོ་ལགས་ང་རང་ཚོ་རེད་དབྱིན་ཇི་ད་ལྟ་དཔེར་ཆ་བཞག་ན་དབྱིན་ཇི་སྤོ་བོ་ལགས་ཁོ་རང་མཚན་ལ Charles ཟེར། ད་དེ་ཕལ་ཆེར་ད་ངས་ལྷག་དཀར་བདག་པོ་དེ་ལོན་ཌོན་ནང་ལ་ཉི་མ་ལྷག་དཀར་བདག་པོ་ངོ་མ་ཟེར་ར་ཁོ་རང་རེད།

ལས་འགུལ་དེ་སྤེལ་མཁན་གྱི་འགོ་བཙུགས་མཁན་དེ་དང་པོ་ང་རང་ཚོ་འདི་ལ་ལོན་ཌོན་ལ་ཡོད་པའི་བོད་པ་མི་ཐོག་རྒན་པ་ཚོ་ཁོ་རང་ཚོ་རེད་ཤག་པ། དེ་དུས་ད་ལྷག་དཀར་ལ་དམིགས་བསལ་སུ་ཡོད་མ་རེད་མིང་དེ་འདྲ་མ་རེད་ཁོང་ཚོ་འདིར་ལ། ང་ཚོ་འདིར་སླེབས་དུས་ལོན་ཌོན་ལ་སླེབས་དུས་ཁོ་རང་ནི Wednesday Vigil ལབ་ནི་ང་ཨམ་ཅོག་ལ་གོ་སོང། Wednesday Vigil ལབ་བསྡད་ཀྱི་འདུག་མ་གཏོགས་དེ་དུས་ང་འདིར་སླེབས་དུས་ཀྱི་ལྷག་དཀར་ལ་དམིགས་བསལ་ང་གོ་མ་མྱོང། ཨ་ནི་ང་ཚོ་སྐྱབས་བཅོལ་ཞུས་ཡོད་ལོན་ཌོན་ལ་འདིར་སླེབས་དུས་ནི།

འགྲོ་བ། ཨེ་འདྲའི་བསམ་བློ་ལ་ཤུགས་ཆེན་པོ་སླེབས་སོང་ནི་ད་ལྟ་བར་དུ་ད་མུ་མཐུད་ནས་འགྲོ་བཞིན་ཡིན་རེད་བ། ད་ད་ནིང་ལོ་འདྲ་བོ་བྱས་ན་ད་ད་ནིང་ད་ཉིས་སྟོང་ཉི་ཤུ་རྩ་ལྔའི་གི་ཡ་ནི། སྤྱི་ཟླ་དང་པོ་ནས་སྤྱི་ཟླ་སྤྱི་ཟླ་དགུ་བ། སྤྱི་ཟླ་བཅུ་པ་བར་དུ་ད་ང་མུ་མཐུད་འགྲོ་ཡ་རག་མ་སོང་ག་རེ་ཟེར་ན་ང་རང་ལས་ཀ་བྱེད་ས་དེ་ཕར་ས། ཐག་རིང་པོ་ཞིག་ལ་ལོན་ཌོན་གྱི་ཕལ་ཆེར་ཕྱི་ལོགས་ལ་རེད་བ་དེ་ནས་སོང་ཙང་ཨ་ནི train ནང་ཆུ་ཚོད་བཞི་ཙམ་འགྲོ་དགོས་ཀྱི་ཡོད་རེད། ཨ་དེ་ནས་སོང་ཙང་ང་རང་མཉམ་ཞུགས་བྱེད་ཐུབ་མ་སོང། ད་ལོ་གཅིག་མ་ཟིན་ཨ་ནི་ཁོ་རང་ཚོ་ལ་ངས་ཕར་ཞུས་ཡིན་ད་ང། ལོ་གཅིག་མ་ཟིན་ང་ལས་ཀ་དེ་གིས་མ་ཚར་བར་དུ་ང་མཉམ་ཞུགས་བྱེད་ཐུབ་ཀྱི་མ་རེད། ཨ་ནི་དགོངས་འགལ་མེད་པ་བྱས་ཨ་ནི་ཁྱེད་རང་ཚོ་མུ་མཐུད་ནས་ཨ་ནི་གནང་རོགས་གནང་ཁོང་ཚོ་ད་མུ་མཐུད་ནས་གནང་གནང་བ་འདྲ་ཅིག་རེད། ཨ་ནི་ཁོ་རང་ཚོས་ད་བར་བར་ང་ལ་ཕོན་སླེབས་བྱས་ད་ཁྱེད་རང་མ་ཡོང་ན་བོད་པ་གཞན་པ་ཞེ་དྲགས་སུ་སླེབས་མཁན་མི་འདུག་ཨ་ནི་ཁྱེད་རང། དྲན་གྱི་འདུག་འདྲ་པོ་ལབ་ད་ཨེ་འདྲ་འདྲ་ཅིག་ཁོ་རང་ཚོ་བཀའ་མོལ་གནང་བསྡད་ཀྱི་འདུག། ལོས་ལོས Charles གི་ལོ་རྒྱུས་དེ་མཚར་པོ་ཞེ་པོ་ཅིག་འདུག་ད་གཅིག་ཏན་ཏན་ང་ཚོ་རླུང་འཕྲིན་གསན་མཁན་རྣམ་པ་ཚོས་ཀྱི Charles ལ་དེ་སུ་རེད་ཟེར་ཅིག་ད་ཁོ་རང་བོད་པའི་ཐོག་ལ་དབྱིངས་དེ་ག་འདྲས་སླེབས་ཡིན་ན་ཟེར་ཅིག་ད་དོ་སྣང་ག་འདྲས་སླེབས་ཡིན་ན་ཟེར་དེ་དེ་དྲི་བ་གཅིག་ཏན་ཏན་ཆགས་ཀྱི་རེད་བསམ་གྱི་འདུག་ཁོ་རང་ག་འདྲས་བོད་པའི་ཐོག་ལ་ལས་འགུལ་སྤེལ་ཡག་གི་བསམ་བློ་ག་འདྲས་འཁོར་བ་ཅིག་གལ་མཁྱེན་སོང་ཡ་ལོ། ད་དེ་ཡོད་ང་དམིགས་བསལ། ཨོ་ནེ་ཁོ་རང་དྲང་པོ་ཞུས་པ་ན་ང་དམིགས་བསལ་གས་ཧ་གོ་མེད་གང་ཡིན་ཟེར་ན་ད་དེ་མི་འདུག་དེ་ལ་ཁོ་རང་ཚོ་ད་ལྟ་ང་ཚོ་ལོན་ཌོན་ལ་བོད་པ་མི་ཐོག་རྒན་པ་ཚོ་གི་ཕལ་ཆེར་མཁྱེན་མདོག་ཁ་པོ་རེད་འོ་དེ་བསམ་གི་འདུག་ལགས། ཨ་ནེ་ཁོ་རང་བོད་དོན་ཐོག་ལ་ཡང་མཁྱེན་རྟོགས་འདྲ་པོ་དང་ཅིག་དོ་སྣང་ཅིག་ཅིག་ནམ་རྒྱུན་ཁྱེད་རང་དེ་ཚོ་མཉམ་དུ་བཞུགས་ཀི་ཡོད་རེད་པ་བྱེད་དུས་ཡང་སེ་ཐུག་གི་ཡོད་རེད་པ། ཁོ་རང་གིས་བོད་ཐོག་ལ་ཡང་ལྟ་སྟངས་འདྲ་པོ་དེ་ག་འདྲ་ག་འདྲ་འདྲ་པོ་ཞིག་མཐོང་སོང་ག་རེ་ག་རེ་ཟེར་ཡོད་ན་ཁྱེད་རང་གིས།
ཁོ་རང་ལ་ད་ག་རེ་ལབ་དགོས་རེད། དཔེ་ཆ་བཞག་ན་མཚམས་མཚམས་དེ་པར་ལ་མི་ཁྱད་མཚར་དེ་འདྲས་སླེབས་བྱས། ཨ་ནི། ག་རེ་ལབ་དགོས་རེད། བོད་པ་ཐོག་ལ་ཅིག་སྡུག་ཅག་འདྲ་བོ་ལབ་ན་ལམ་སང་ཁོང་དང་ཤུ་ཁོ་ངར་གི་རེད། མཚམས་མཚམས་འོ་དེ་འདྲས་འདྲ་བོ་བྱས་མཚམས་མཚམས་ཡང་རྒྱ་མི་དེ་འདྲས་ཟུར་འདྲ་བོ་ཅིག་སླེབས་ནས་ང་ཚོ་ལ་ཅིག་ཚིག་རྩུབ་དེ་འདྲས་ལབ་སོང་ན་ཁོ་དང་ཤུ་ཁོ་རང་ངར་གི་རེད་དར་ཟིག་གོ་རེ་རྒྱག་གི་རེད་ཁོ། ཨ་ནི་ཁ་སང་ཉི་མ་ཅིག་ཨིན་ཇིའི་ཁ་ཤས་ཅིག་སླེབས་སོང་ཨིན་ཇིའི་ཨིན་ཇིའི་སྐྱེ་དམན་ཅིག་སླེབས་སོང་ཨ་ནི། བོད་པ།

དེ་གི་ཨ་ཅག་དེ་གིས་ཁྱེད་རང་ཚོ་བོད་པ་མ་རེད་ཨ་ནི་དེར་ག་རེ་བྱས་ནས་ལངས་གི་ཡོད།
ཟེར་གོ་ཡ་རྒྱུ་མཚན་ག་རེ་ཡིན་ན་ག་རེ་རེད་ཟེར་ན། བོད་པ་མ་རྒྱུ་མཚན་ག་རེ་ཡིན་ཟེར་ན་ད། ཁོ་རང་མགོ་སེར་བོ་འདྲ་བོ་བྱས་འདི་ཕ་ཆུང་མ་དང་མགོ་སེར་བོ་དེ་བྱེད་དུས་ཨ་ནི་ཁོ་རང་ད་ཕལ་ཆེར་རྒྱ་མི་དེ་ལ་ག་རེ་ལབ་དགོས་རེད། རྒྱབ་སྐྱོར་རོགས་བྱེད་རྣམ་པ་ཡིན་ན་ཡང་མིན་ན་ཡང་ང་རང་ཨིན་ཇི་དང་འདི་རྒྱ་མི་བར་ལ་ཨ་ནི་ད་ག་རོ་རེད་རོ། འབྲེལ་བ་ལ། ཕྲུག་གུ་མ་དེ་བྱེད་དུ་འབྲེལ་བ་ལ་གནོད་སྐྱོན་མ་ཡོང་ཆེད་དུ་ཡིན་གྱི་རེད་པ།

ག་རེ་གསུང་གི་འདུག་དེ་ག་འདྲ་བོད་སྐོར་ལ་ཁོ་རང་ཞིབ་འཇུག་ཐུགས་ཁུར་བྱེད་དགོས་ཡ་དེ་ད་འདུག་ལྟ་ན་ད་ལྟ་ལས་འགུལ་དེ་ཐོག་མ་དབུ་འཛུགས་གནང་མཁན་དེ་ཨ་མ་ལགས་དེ་ཡིན་པས་སོ་ར་ཞིག་འདུག་ཨ་ཅེ་ཨ་མ་ལགས་དེ་དེ་ཁོ་རང་གི་འདྲི་འགྲེལ་བཤད་རིགས་སྐྱོན་མྱོང་ངས་ལགས། དེ་འདྲའི་དམིགས་བསལ་གྱི་སྐྱོན་མ་སོང། གང་ཡིན་ཟེར་ན་གསུམ་བཅུའི་དུས་དྲན་སྒང་ལ་ཁ་བསྡུར་གསལ་བསྒྲགས་དེ་འདྲ་ཞིག་བྱེད་དུས་ཨ་ནི་དེ་ནས་ང་ཚོ་ལྷག་དཀར་ལ་མཉམ་དུ་སྲུང་བརྩི་ཁ་ཤས་བྱས་མ་གཏོགས་ཨ་དེ་འདྲའི་ཅིག་ད་ལྟ་ཁྱེད་རང་གིས་ང་ལ་དྲི་བ་བཏང་པ་ནང་བཞིན་ཁོང་ཚོ་ལ་ངས་དེ་འདྲ་དྲི་བ་བཏང་རྒྱུ་མ་བྱུང་ལ་དེ་འདྲའི་དྲན་པ་ཡང་གསོས་མ་སོང་ཁྱེད་རང་དེ་འདྲའི་བོད་པའི།

གི་ཉེན་རྟོག་ལས་ཁུངས་དེ་འདྲའི་འདྲ་བོ་བཙུགས་པའི་ནི་རྩ་བ་ནས་དང་བླངས་ཁས་ལེན་ཞུ་གི་མེད་གསུངས་སོང་ང། དེ་འདྲའི་སུ་ར་འདྲའི་འདྲ་བོ་ལ་ད་ཅིག་དེང་སང་ཅིག་འགྱུར་བ་ཤུགས་ཆེ་འགྲོ་གི་ཡོད་རེད་རྒྱ་མིའི་གི་རྒྱ་ནག་དམར་ཤོག་གཞུང་གི་དབང་ཤུགས་དེ་རྒྱ་ནག་དང་བོད་གཅིག་པུ་མ་ཡིན་པར་ཕྱི་ལོགས་ལ་ཡིན་ནའི་ད་སྙོབ་ཡ་ཐབས་ཤེས་བྱེད་ཀྱི་ཡོད་རེད་ཁྱེད་རང་འདྲ་བོ་ལ་ཡང་ཁྱེད་རང་ལས་འགུལ་བ་ཡིན་པའི་ཆ་ནས་ཁྱེད་རང་ལ་སྐབས་རེ་ཡང་སུན་པོ་བཟོས་པ་སུ་ར་འདྲའི་ད་ཡ་ཅིག་གཞུང་ཚབ་ཁང་ནས་མར་ཡོང་བ་བྱས་ཅིག་སྐད་ཆ་དྲིས་པ་སུ་ར་འདྲའི་ཡོང་གི་འདུག་གས་ལགས།

གཞུང་ལམ་ཐོག་ཅིག་འཁེལ་དུས། མཚམས་མཚམས་ད་དེ་ནི་མ། རྒྱ་མི་དེ་འདྲ་མོ་ཊ་ནང་འགྲོ་བའི་སྐབས་སུ་སྐྲ་བོའི་སྐྱ་བོས་ན། ཨ་ནི་ཁོ་ཚོ་ཕར་ནས་ཡང་སྒེའུ་ཁུང་ནས་ཡར་ཚིག་རྩུབ་པོ་དེ་འདྲ་ལབ་པའི་འདྲ་བོ་དང་དེ་འདྲ་ལབ་ལབ་མཁན་འདྲ་བོ་ཁ་ཤས་ཞིག་ཡོད་རེད་མ་གཏོགས་དེ་མིན། དེ་ནི་མ། ཡུལ་སྐོར་སྤྲོ་འཆམ་པ་དེ་འདྲ་ཡོད་ཨ། ད་ལྟ་ག་རེ་ལབ་དགོས་རེད་མེ་འཁོར་ནང་ལ་ཡུལ་སྐོར་སྤྲོ་འཆམ་པ་དེ་འདྲ་ཡོད་རེད་བ་དེ་འདྲ་འཁྲིད་འགྲོ་དུས་ཚང་མ་དཔེ་ང་ཚོ་ལ་དཔེ་དང་ལམ་སང་རྒྱབ་སྐྱོར་གྱི་རྣམ་པ་དེ་ནི་སྐད་སྒོར་རྒྱག་གི་རེད Free Tibet ལབ་ཡའི་འདྲ་བོ་དང་ཁ་ཤས་ཀྱིས

ཁྱོད་རང་ཡིན་ན་དབུ་མའི་ལམ་བརྩོན་གྱི་རེད། ཨ་ནི་དབུ་མའི་ལམ་བརྩོན་དུས་ཕ་གིར་ལངས་ན་ཏག་ཏག་དེ་གི་ཡོད་མ་རེད། འོ་དེ་འདྲས་འགྲོ་འོ་ཅིག་ཀ་མེད་གནང། ཨ་ནི། གལ་སྲིད་དབུ་མའི་ལམ་ཐོག་ནས་ཁྱོད་རང་འདི་བྱེད་ཀྱི་ཡོད་ན་ཨ་ནི། བན་ནར་འཁྱེར་དུས་བན་ནར་ལ་ཡ་ཡི་གེ་མི་འདྲ་བ་ཅིག་དེ་འབྲི་དགོས་རེད། འོ་དེ་འདྲས་གསུང་མཁན་འགྲོ་བྱུང་སོང་ར་ཁ་ཤས་ཀྱིས། ཨ་ནི། རྒྱལ་བ་རིན་པོ་ཆེ་གིས་ད་ང་ཚོ་དབུ་མའི་ལམ་དུ་འཛུགས་དུས་ཨ་ནི། སྐད་འབོད། འདི་འདྲས་མ་བརྒྱབ་ན་ཡག་པོ་རེད། འོ་འདི་འདྲའི་ལབ་མཁན་འགྲོ་བྱུང་བྱས་ད་ག་འཇམ་པོ་བྱས་ང་སྐད་འབོད་བོད་སྐད་ལ་རྟག་པར་ལངས་ནས་ག་རེ་བྱེད་དགོས་འགྲོ་མ་རེད་མདོག་མདོག་བྱེད་མཁན་ང་ཚོ་བོད་པ་ནང་ཁུལ་ནས་ཨེ་འདྲས་འགྲོ་བྱུང་སོང་ལ་ཨ་ནི་ང་དེ་དུས་དཔེ་སེམས་སེམས་ཕམ་རོགས་ཨ་ནི་ངས་ཁ་ཐུག་ལབ་ཡིན་པ་གལ་སྲིད་ཁྱོད་རྒྱལ་བ་རིན་པོ་ཆེ་ང་ཚོ་བོད་པ་ཚོ་རྒྱལ་བ་རིན་པོ་ཆེའི་བཀའ་སློབ་ལ་འདི་འདྲའི་ཞེ་པོ་ཅིག་བརྩི་གི་ཡོད་ན་རྒྱལ་བ་རིན་པོ་ཆེའི་བཀའ་སློབ་འདེང་མ་དེ་ཆོལ་ཁ་གསུམ་འཆམ་མཐུན་བྱས་ནས་བསྡད་འདི། དུས་རྒྱུན་དུ་གསུང་གི་ཡོད་རེད། བོད་པ་ཡིན་པ་དེ་མ་བརྗེད་པ་གཅིག་དུས་རྒྱུན་དུ་གསུང་གི་ཡོད་རེད། ཨ་བོད་པ་ཚང་མ་རྒྱལ་བ་རིན་པོ་ཆེའི་བཀའ་སློབ་འདི་བརྩི་གི་མི་འདུག་བ། ད་ལྟ་སོ་སོ་ཚོ་ད་ག་རེ་ལབ་དགོས་རེད་ད་ཁྱོད་རང་རང་གང་ཟག་རང་ཉིད་འགྲོ་བའི་ཆ་ཡིན་ན་ཁྱོད་རང་གཞུང་ཚབ་སྒོ་འགྲམ་ལ་འགྲོ་འདོད་ཡོད་མ་འགྲོ་འདོད་ཡོད་པ་ཡིན་ན་ཁྱོད་རང་དེ་འདྲ་རྒྱལ་བ་རིན་པོ་ཆེ་ལ་ད་ག་ལ་བ་ཁ་གཡོགས་བྱས་ཁྱོད་རང་དེ་འདྲ་ཅིག་ལབ་ཀྱི་མ་རེད་ང་རང་འོ་དེ་ཁོ་རང་ལ་སྒེར་གྱི་ཞུ་རྒྱུ་བྱུང་ལ།

ད་ངའང་ད་ལྟའི་དུས་ཚོད་སྟོན་དེ་གང་ཟག་ལས་ཀ་དེ་ཤུགས་ཆེ་ད་ཆུ་ཚོད་ལྔ་པ་ལྔ་དང་ཕྱེད་ཀ་དེ་བར་ཚར་འགྲོ་གི་རེད་ཨ་ནི་ཕ་གིར་ཆུ་ཚོད་དྲུག་པ་ལ་འགོ་བཙུགས་དགོས་རོགས་ཨ་ནི་ལས་ཀ་བྱེད་ས་དེ་མང་ཆེ་བ་ང་ཚོ་གི་ལོན་ཌོན་གྱི་དཀྱིལ་མ་དོ་དེ་ཆགས་དུས་ཨ་ནི་རྒྱ་མིའི་གཞུང་ཚབ་དེ་ཡང་ལོན་ཌོན་དཀྱིལ་མ་དོ་ཡོད་རོགས་ཨ་ནི་དེ་དང་ཐག་ཉེ་པོ་རེད་ཨ་ནི་ལས་ཀ་དེ་ཚར་བ་དང་ཨ་ནི་ང་རང་དུས་ཚོད་བཏོན་བྱས་ཨ་ནི་འགྲོ་ཐུབ་པ་བྱེད་ཀྱི་ཡོད་ལང།

མདོར་བསྡུས་བྱས་ན་ཟླ་བ་གཅིག་ལ་ཉི་མ་གཅིག་ད་དུས་ཚོད་ལས་ཀ་འདྲ་བྱས་ན་ཆུ་ཚོད་ལས་ཀ་དུས་ཚོད་འདྲ་པོ་བྱས་ན་ཕྱི་རྒྱལ་ཡུལ་གྲུ་ཁག་ནང་ལ་ཉི་མ་གཅིག་གི་ལས་ཀ་སོ་སོ་བྱེད་རེད་ཨ་ནི་ལོ་གཅིག་ནང་ལོགས་ལ་ཁྱེད་རང་ཉི་མ་བཅུ་གཉིས་ཙམ་ཞིག་གང་ལྟར་ད་བོད་པའི་རང་གི་དོན་དག་ད་སོ་སོའི་གི་དམིགས་ཡུལ་ཅིག་བཟུང་བྱས་ལས་འགུལ་ཅིག་གནང་གི་ཡོད་རེད་སེམས་ནང་ལ་ཡག་གི་ཅིག་ད་གི་ཁྱེད་རང་གསུང་ཡག་དེ།

ཨོ་ད་དེ་དཀོན་མཆོག་བརྗོད་མི་དགོས་རེད་དཀོན་མཆོག་གསུམ་ང་ནི་ཁ་བཏུད་ནས་ང་གཉིས་མ་ནི་ང་རང་གྲོགས་པོ་དང་དེ་འདྲ་ལ་མི་ཞུ་རྒྱུ་བྱུང། ད་ཕྱི་རྒྱལ་ཁག་ལ་ཡོད་པ་དང་རྒྱ་གར་ལ་ད་བཙན་བྱོལ་ལ་ཡོད་པ་ད་བོད་པ་ཚང་མ་རྒྱལ་བ་རིན་པོ་ཆེའི་ཐུགས་རྗེ་བཀའ་དྲིན་གྱིས་འགྲིག་ཐག་ཆོད་ཡོད་རེད། ད་ང་བསམ་བློ་མང་ཤོས་ག་རེ་འཁོར་གྱི་འདུག་ལབ་ན་བོད་ནང་ལ་ཡོད་པའི་གཞིས་ལུས་བོད་རིགས་སྤུན་ཟླ་ཚོ་ད།

ཁྱེད་ཀྱི་རྒྱུ་འབྲས་འགྲོ་གི་མ་རེད་ལ་སོ་སོའི་བོད་པ་ཡི་ཆ་ནས་ནི་ཅིག་གོ་ཆོད་ཡོད་མ་རེད་འོ་དེ་འདྲས་ཅིག་བསམ་བློ་ལ་ཤུགས་ཆེན་པོ་འཁོར་ཨ་ནི་ད་དུས་མཚམས་མཚམས་ད་ག་རེ་ལབ་དགོས་རེད་ད་ལྟ་ང་སེམས་ཤུགས་དེ་འདྲས་ཅིག་ཆག་ཡས་མི་གིས་ང་ཚོ་སེམས་ཤུགས་བཅག་ཡས་ད་ང་ཚོ་བོད་པ་ནང་ལོགས་བཅག་གི་འདུག་མ་འདུག་ཡིན་ནའང་སེམས་ཤུགས་ཆག་གི་མ་རེད་གང་ཡིན་ཟེར་ན་བོད་པ་ནང་ལོགས་བོད་ནང་ལོགས་ལ་གཞིས་ལུས་བོད་རིགས་སྤུན་ཟླ་དེ་འདྲས་ཅིག།

ཨ་ནི་ང་རང་གིས་སྤོ་བོ་ལགས་ཁོ་རང་ཚོ་ཚང་མ་ད་ཏོག་ཙམ་ཡོང་ཡས་ལ་ཞེད་སྣང་གཅིག་འདུག་ངས་སྤོ་བོ་ལགས་ཁྱེད་རང་ཚོ་མ་ཡོང་དགུང་ལོ་མཐོ་པོ་ཚོ་ཕལ་ཆེར་ན་ཚ་འདི་ལ་ཏོག་ཙམ་སྡུག་ཅག་ཡོད་ས་རེད་འདི་སོང་ཙང་མ་ཡོང་ངས་གཅིག་པོ་འགྲོ་ཐུབ་པ་བྱེད་དགོས་ཨ་ནི་པུ་ལིས་ཀྱིས་ཉེན་རྟོག་པ་གིས་འགྲིག་གི་མ་རེད་ཟེར་ཞུས་པ་ཡིན་ན་ང་མཚམས་བཞག་གིས་དེ་མ་གཏོགས་ང་མུ་མཐུད་ནས་འགྲོ་གི་ཡིན་ཞུ་རྒྱུ་བྱུང་རོགས་ཨ་ནི། ག་ཚོད་རེད་འདི། ནད་ཡམས་འདི་ལོ་གཉིས་གསུམ་ཙམ། ང་ཚོ་དེ་གཞུང་གི་དེ་བཀག་སྡོམ་བྱེད་དུས་ང་ནི་ནད་ཡམས་འདི་བོར་བར་ང་གཅིག་པུ་འགྲོ་ཡི་ལ་འོང། ང་རང་གཅིག་པུ་འདི་ལས་འགུལ་སྤེལ་ཐུབ་པ་བྱེད་དགོས་ལ་འོང། པོ་པོ་ལགས་ཟེར་དུས་ཨིན་ཇི་པོ་པོ་ལགས་གསུང་གོ་རེད་བ་ད་ལྟ་དགུང་ལོ་བརྒྱད་ཅུ་གྱ་དྲུག་ཕེབས་པ་རེད། ཨིན་ཇི་པོ་པོ་ལགས་ཟེར་དུས་དགུང་ལོ་བརྒྱད་ཅུ་གྱ་དྲུག་བྱས་པ་དེ་དང་ད་ལྟ་དགུང་ལོ་བདུན་ཅུ་དོན་གསུམ་ཁ་སང་སྐྱེས་སྐར་བཏང་ཡིན་ཁོ་རང་གཉིས་ངས་ཞུ་རྒྱུ་བྱུང་ད་ཁྱོད་རང་གཉིས་དགུང་ལོ་མཐོ་པོ་རེད་ཨ་ནི་ཕར་ཚུར་མ་ཕེབས་ད་ལྟ་ནད་ཡམས་འདི་སྡུག་ཅག་འདུག་ང་ད། ཨོ་སི་མི་འགྲོ་ཟེ་འོ་དེ་འདྲའི་ཐོག་ཞུ་རྒྱུ་བྱུང་རེད་བ་ཨ་ནེ་ངེད་ཀྱི་ལྷག་དཀར་གྱི་ལས་འགུལ་དེ་ངས་མུ་མཐུད་ནས་སྤེལ་རྒྱུའི་ཐབས་ཤེས་བཏང་གོ་ཡིན་ནས་ཨིན་ཇི་པུ་ལི་སི་སླེབས་བྱས་ཨ་ནེ་ཁྱོད་རང་འདིར་ལངས་ན་འགྲིག་གི་མ་རེད་ཟེ་ཕར་ལོག་རྒྱུ་འདུག་ཨ་ནེ་གསུངས་པ་ཡིན་ན་ཨ་ནེ་ད་ཡང་ཕ་གིར་ཁོང་ཚོ་གི་ཁྲིམས་དེ་མ་འཁྱེར་ན་འགྲིག་གི་མ་རེད་བ་ད་མིན་གས་ལབ་ཀྱི་མེད་ན་ང་ཕ་གིར་ལངས་སྡོད་ཀྱི་ཡིན་འོ་དེ་འདྲའི་འདྲ་བོ་ཞུ་རྒྱུ་བྱུང་ན་ཨ་ནི་གལ་སྲིད་ཡང་ང་ཚོ་མི་གསུམ་མཉམ་དུ་འགྲོ་བྱས་ཡོད་ན་ཨ་ནི་ཡང་ག་ལ་རེད། རྒྱང་ཚད་འདྲ་བྱས་སྡོད་དགོས་རེད་བ་ཉིན་མ་འོ་དེ་འདྲའི་འདྲ་བྱས་སྡོད་དགོས་བྱེད་ཀྱི་རེད་ཡང་མིན་ན་མི་མང་འདྲ་བྱེད་ན་ནི་པི་ཏོ་ཁོ་རེད་དེ་བཟོས་ན་ང་གཅིག་པུ་ལངས་ན་གས་ཡོད་མ་རེད་ཁྱེད་རང་ཚོ་སེམས་ཁྲལ་མ་བྱེད་ཨ་ནི་ནད་ཡམས་འདི་ཐག་མ་ཆོད་བར་དུ་ཁྱེད་རང་ཚོ་མ་ཡོང་ཟེ་ང་རང་འོ་དེ་འདྲའི་སྐད་ཆ་བཤད་རྒྱུ་བྱུང་ལ་ཨ་ནི་ཁོ་རང་ཚོ་ད་ག་རང་འདི་བྱས་བྱས་ཨ་ནི་ནད་ཡམས་འདི་རིང་ལ་ང་རང་གཅིག་པུ་མུ་མཐུད་ནས་འགྲོ་རྒྱུ་བྱུང་ལགས་འོང།

བསམ་བློ་མང་ཤོས་ག་རེ་ཁུར་དགོས་དོན་མེད་ན་ང་ལ་ད་དཀའ་ངལ་ཆེ་ཤོས་དེ་བེ་ནར་དེ་རེད་ཤག་ལགས་འོང། ག་རེ་ཡིན་ཟེར་ན་བེ་ནར་དེ་མཚམས་མཚམས་ད་ཕ་གིའི་རླུང་པོ་དང་དེ་བྱེད་དུས་ཡག་པོ་མ་ཐེག་དུས་དཔེ་ག་ལ་བེ་ནར་སྟབས་བདེ་བོ་བྱེད་ཨ་ནི། ད་མིན་ད་ང་ཚོ་ཕ་གིའི་མདུན་ལ་ལངས་བསྡད་དུས་ཡུལ་སྐོར་སྤྲོ་འཆམ་པ་དབྱར་ཁར་དམིགས་བསལ་ཡུལ་སྐོར་སྤྲོ་འཆམ་པ་དཔེ་མང་པོ་ཕེབས་ཀྱི་རེད་བ་ཨ་ནི་དེ་འདྲ་སོང་ཙང་ཨ་ནི་གཅིག་བེ་ནར་འདུག་དེ་ནི་ང་ཚོ་ད་སྐད་ནི་རྒྱག་གོ་མ་རེད་བ་ཨ་ནི་བེ་ནར་ཐོག་ནས་ཨ་ནི་ཚང་མ་བཱས་ནང་ལ་དེ་འདྲ་མར་ཕེབས་དུས་ཚང་མ་ཀློག་གོ་རེད། ད་གཅིག་བེ་ནར་གཅིག་ལྟེབ་རྩེག་རྒྱག་ཡས་དེ་སྟབས་བདེ་བོ་འདྲ་བྱས་ཨ་ནི་འདི་འདྲའི་མར་བཀྲམ་དུས་དཔེ་ཁོ་རང་ཡང་ཚིག་མང་པོ་ཡོད་རྒྱུ་འདྲ་འདི་འདྲ་བྱུང་ན་ཨ་ནི་གཅིག་ཕ་གིར་ལངས་ན་དཔེ་གཅིག་དཔེ་བདེ་བོ་འདྲ་ཞིག་འདུག་མཚམས་མཚམས་བེ་ནར་དྲན་པ་འདྲ་བྱས་ག་རེ་ཆེན་པོ་དེ་འདྲ་ཁྱེད་ཀྱིས་འཁྱེར་མ་ཐུབ་བྱས་པས་བོད་རྒྱལ་དར་གཅིག་པོ་ཁྱེར་ནས་ལངས་དུས་དཔེ་མ་བདེ་བོ་འདྲ་ཅིག་འོ་འདི་འདྲའི་གཅིག་ང་རང་མཚམས་མཚམས་ཚོར་བ་འདི་འདྲའི་ཤུགས་ཆེན་པོ་ཞིག་སླེབས་ཀྱི་འདུག་ལགས། ད་བརྡ་ལན་འཕྲོད་ཡ་གསུང་གོ་བར་པ་ནང་ལོགས་ཀྱི་དགོས་འདུན་དང་དེ་ག་དེ། ནའང་འཕྲེད་དར་རུ་འཁྱེར་གྱི་དེས་ང་ལ་ད་ག་ལོག་རེད་ཡག་པོ་འདུག་ཅེས་དྲན་བྱུང་ན་ང་རང་གིས་དངོས་གནས་ཅིག་བྲིས་བྱས་འདྲ་མང་པོ་ཅིག་ཐབས་ཤེས་བཏང་ཡིན་ཏེ། ཨ་ནི། ད་འདི་ཚོ་ཚང་མ་ག་ལོག་རེད་ངས་ཨིན་ཇི་པོ་པོ་ལགས་ལ་བཅོལ་བ་བྱས་དུས་པོ་པོ་ལགས་བཏགས་པ་ད་ཁོ་རང་ཚོ་ད་ལས་ཀ་ཡོད་མ་རེད་ཨི་པོ་པོ་ལགས་ཡོང་དུས་འཁྱེར་ཤོག་རེད་ད་སྙིང་རྗེ་ཡང་ང་ཚོའི་ཨིན་ཇི་པོ་པོ་ལགས་ཁོ་རང་ད་དགུང་ལོ་མཐོ་པོ་སོང་ཙང་མཚམས་མཚམས་འཁྱེར་འགྲོ་དུས་ག་པར་བཞག་ཡིན་ག་པར་བཞག་མིན་ཁོ་རང་དྲན་པ་གསོ་གི་མི་འདུག་ཨ་མཚམས་དུ་བརླག་འགྲོ་གི་འདུག་ལགས་འོང།

ལགས་རེད་སངས་རྒྱས་སྐྱབས་ལ། ཨོ། སངས་རྒྱས་སྐྱབས་ལ་ཉི་མ་ཁོ་རང་གཉིས་ཀྱིས། ཐད་གཏོང་འདྲ་ཅིག་ཁོ་རང་ངུས་སོང་ཁོ་རང་གྲོགས་པོ་གྱིས་ང་ལ་འོ་དེ་འདྲའི་སྡུག་ཅག་ལབ་སོང། དེ་མིན་གཞུང་ཚབ་དགོངས་གྲོགས་ཀྱིས། འགྲོ་ནས་འོ་དེ་འདྲའི་དོན་དག་འདྲ་ཅིག་རེད། ཁོ་རང་གྲོགས་པོ་ཁོ་རང་བོད་རིགས་གཅིག་པ་འོ་དེ་འདྲས་ཀྱིས་ང་ལ་འོ་དེ་ལབ་སོང་ང་དཔེ་བློ་ཕམ་བྱུང་སོང་ཁོ་རང་གིས་འོ་དེ་འདྲའི་གསུང་གི་འདུག་ཉི་མ་ཅིག་ཁོ་རང་ངུས་བྱས། དེ་ཕལ་ཆེར་ཁྱོད་རང་གིས་གསན་ཡོད་ཀྱི་རེད། ལགས་འོང་ལགས་འོང།

ད་ལྟ་བར་དུ་ད་ཉིས་སྟོང་དགུ་ནས་ད་ལྟ་བར་དུ་ང་རང་མུ་མཐུད་ནས་འགྲོ་ཐུབ་ཡོད་ད་ངས་བོད་ཀྱི་རྩ་དོན་གྱི་ཆེད་དུ་ཞབས་ཞུ་ད་ཆེན་པོ་སྒྲུབ་མ་ཐུབ་ན་ད་ང་རང་ཐུབ་པ་དེ་བྱེད་ཐུབ་སོང་ཨང་སེམས་ལ་ཅིག་ཚོར་བ་ཤུགས་ཆེན་པོ་དེ་སླེབས་ཀྱི་འདུག་ལ་ཨ་ནི་ང་རང་འདིར་རྒྱལ་བ་རིན་པོ་ཆེ་ཆིབས་བསྒྱུར་གནང་དུས་བསྟུན་ནས་ང་རང་འདིར་དང་བླངས་སྐུ་སྲུང་བྱེད་བསྡད་ཀྱི་ཡོད་རེད་ཨ་ནི་སྐུ་མདུན་གྱི། དང་བླངས་སྐུ་སྲུང་བྱེད་པའི་སྐབས་ལ་ཨ་ནི་མཐའ་མ་དེ་ལ་སྐུ་མདུན་གྱི་མཇལ་ཁ་གསོལ་རས་ཤིག་གནང་གི་རེད་མཇལ་ཁ་གསོལ་རས་གནང་དུས་ག་དུས་ཡིན་ན་རྒྱལ་བ་རིན་པོ་ཆེས་ག་རེ་གསུང་གི་འདུག་བོད་པ་ཡིན་པ་དེ་མ་བརྗེད་པ་བྱིས་ཨ་འོ་དེ་ཡང་ནས་ཡང་དུ་གསུང་གི་འདུག་སྐུ་མདུན་བཀའ་སློབ་གཙོ་བོ་དེ་རེད་བཞག་ཨ་ནི་ད་བོད་པ་ཡིན་པ་དེ་མ་བརྗེད་པ་བྱེད་དགོས་གསུང་དུས་ད་བོད་དང་བོད་པ་གི་ཆེད་དུ་ད་སོ་སོ་ལས་འགུལ་ཡིན་ན་ག་རེ་ཡིན་ན་ཅིག་བྱེད་དགོས་རེད་དེ་འདྲའི་སྤྲོ་སྐྱིད་གསུང་གི་མེད་འགྲོ་དྲང་པོ་ཤོད། ང་རང་སེམས་ལ་འདིར་ཚོར་བ་ཤུགས་ཆེན་པོ་ཞིག་སླེབས་སོང་དེ་སོང་ཙང་ང་རང་སྤྱིར་བཏང་ནས་ང་རང་འོ་དེ་ད་ལྟ་ལྷག་དཀར་ལ་མུ་མཐུད་ནས་འགྲོ་དགོས་པའི་རྒྱུ་མཚན་གཅིག་གི་འོ་དེ་འདི་ཡིན་ནོ། ལགས་སོ་ལགས་སོ་ཡིན་ནའི་ལགས་དེ་རིང་ང་ཚོས་ད་དུས་ཚོད་ད་བཀའ་མོལ་ཞུ་ཡས་མང་པོ་འདུག་ད་ད་ལྟ་དུས་ཚོད་ཞིག་རག་མི་འདུག་བྱེད་དུས་ཙམ་པ་ད་ང་ཚོ་དེ་རིང་ལས་རིམ་འདིའི་མཚམས་འཇོག་ཞུ་གི་ཡིན་ཨ་ནི་ཡང་ཉི་མ་གཅིག་ཏན་ཏན་ང་ཚོ་མུ་མཐུད་ནས་ཡང་བཀའ་མོལ་ཡོང་མདོག་ཁ་པོ་རེད།

བཅུ་བཞི། འདི་ཡང་ཁ་གཏད་དྲུག་འདུག་འདི་གཉིས་ལ་ཐུགས་རྗེ་ཆེ། ཨེ་ཤེ་ཡ་རང་དབང་རླུང་འཕྲིན་ཁང་གི་བོད་སྐད་སྡེ་ཚན་ནས་དེ་རིང་གི་ལས་རིམ་ཁག་རྒྱང་བསྲིངས་ཞུས་ཟིན་པ་ཡིན། ཐེངས་འདིའི་ལས་རིམ་བཀོད་སྒྲིག་གནང་མཁན་སེང་གེ་རི་བསོད་ནམས་ལྷ་མོ་ལགས་དང་གསར་འགྱུར་སྙན་སྒྲོན་ཞུ་མཁན་དོན་གྲུབ་རྣམ་རྒྱལ་ཡིན། རྣམ་པ་ཚོས་ང་ཚོའི་ལས་རིམ་གསན་པར་ཐུགས་རྗེ་ཆེ།